ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པའི་ཚེས་ཉི་ཤུ་དགུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་པའི་ཚེས་བཅོ་བརྒྱད། རེས་གཟའ་ཕུར་བུའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡོད། དེ་རིང་གི་ལས་རིམ་འདི་བཞིན་དབྱངས་སྒྲོན་ལགས་ནས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་ཐད་ཀར་སྙན་སྒྲོན་ཞུ་མཁན་གུས་པ་ཚོང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས། ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན།
དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ། ཐེག་ཆེན་སྲོལ་རྒྱུན་མི་ཉམས་རྒྱུན་འཛིན་ཁང་གིས་ཇི་ལྟར་གསོལ་བ་བཏབ་པ་བཞིན་ཕྱི་ཟླ། ལྔ་པའི་ཚེས་ཉི་ཤུ་བཞི་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་ཇི་ནི་ཝ Summit ཞེས་པའི་ལྷན་ཚོགས་ཀྱི་ཐོག་རྒྱལ་ལོ་ལགས་ནས་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་གཏན་སྡོད་སློབ་གྲྭའི་ཇུས་ངན་ངོ་སྤྲོད་གནང་བ་དང། ཚོགས་རའི་ཕྱི་རོལ་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་སྒོའི་མདུན་དུ། གཟིགས་རྒྱབ་རིན་པོ་ཆེའི་དབུ་བཞུགས་ཀྱིས། སྐད་འབོད་ཀྱི་ལམ་ནས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མའི་གནས་བབ་ཀྱི་ཐད་ལ་ང་ཚོར་བློ་འཚབ་ཆེན་པོ་འདུག་ཅེས་ཤུགས་བརྗོད་གནང་ཡོད་པའི་སྐོར་ལ། གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་ཀྱི་མལ་གྲོ་གུང་དཀར་དུ། རྒྱ་ནག་གིས་ཟངས་ཀྱི་གཏེར་ཁ་སྔོག་འདོན་བྱེད་པའི་སྐབས་སུ་ལས་མི་དྲུག་བོར་བརླག་ཏུ་ཕྱིན་ཡོད་ན་ཡང། ལས་མི་དེ་ཚོ་བོད་མི་ཡིན་མིན་གྱི་གསལ་ཁ་བཟོས་མེད་པའི་སྐོར་ལ། གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། རྒྱ་ནག་གཞུང་གིས་བལ་ཡུལ་བརྒྱུད་ནས་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་དུ་འགྲོ་མཁན་ཚོས་མཐོང་མཆན་ཞུ་བར་དམ་དྲག་ཆེ་རུ་བཏང་བའི་སྐོར་ལ་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གླེང་མོལ་གྱི་ལེ་ཚན་ནང། རྒྱལ་སྤྱིའི་དབུ་མའི་ལམ་གྱི་མི་མང་ལས་འགུལ་ཁང་གིས། ཉེ་ཆར་ཡུ་རོབ་ཁུལ་དབུ་མའི་ལམ་དང་འབྲེལ་བའི་ལས་འགུལ་སྤེལ་ཕྱོགས་དང་འབྲེལ་བའི་སྐོར་ལས་འགུལ་ཁང་དེ་ཉིད་ཀྱི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་དང་ལྷན་དུ། གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཐེག་ཆེན་སྲོལ་རྒྱུན་མི་ཉམས་རྒྱུན་འཛིན་ཁང་གིས་ཇི་ལྟར་གསོལ་བ་བཏབ་པ་བཞིན་ཕྱི་ཟླ་ལྔ་པའི་ཚེས་ཉི་ཤུ་བཞི་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་དང། ཡང་ཕྱི་ཟླ་ལྔ་པའི་ཚེས་སུམ་ཅུ་དང་ཚེས་སུམ་ཅུ་སོ་གཅིག་ཉི་མ་གཉིས་རིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་རིགས་གཞོན་སྐྱེས་ཚོར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆོས་འབྲེལ་བཀའ་དྲིན་སྩལ་རྒྱུ་ཡིན་འདུག། དེ་ཡང་ཚེས་སུམ་ཅུ་ཉིན་སྐྱབས་འགྲོ་ངོ་སྤྲོད་དང་སེམས་བསྐྱེད་ཀྱི་ཆོས་འབྲེལ་དང། ཚེས་སུམ་སོ་གཅིག་ཉིན་རྗེ་བཙུན་འཇམ་དཔལ་དབྱངས་ཀྱི་རྗེས་གནང་བཀའ་དྲིན་བསྩལ་རྒྱུ་ཡིན་པ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགའ་ལྡན་ཕོ་བྲང་ཡིག་ཚང་གི་དྲ་རྒྱའི་ཐོག་བཀོད་འདུག། ཡང་ཇི་ནི་ཝ་སམ་མིཏ་ཞེས་པའི་ལྷན་ཚོགས་ཀྱི་ཐོག་རྒྱལ་ལོ་ལགས་ནས་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་གཏན་སྡོད་སློབ་གྲྭའི་ཇུས་ངན་ངོ་སྤྲོད་གནང་བ་དང་ཚོགས་རའི་ཕྱི་རོལ་དུ་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་སྒོའི་མདུན་དུ། གཟིགས་རྒྱབ་རིན་པོ་ཆེའི་དབུ་བཞུགས་ཀྱིས་སྐད་འབོད་ཀྱི་ལམ་ནས་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མའི་གནས་བབ་ཀྱི་ཐད་ལ་ང་ཚོར་བློ་འཚབ་ཆེན་པོ་འདུག་ཅེས་ཞུ་སྦྱོར་གནང་ཡོད་པའི་སྐོར་ལ། སུད་སི་ནས་འདི་གའི་གསར་འགོད་པ་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། Geneva Summit ཞེས་པའི་ལྷན་ཚོགས་འཚོགས་པའི་སྐབས་ཚོགས་རའི་ནང་རྒྱ་ནག་གཞུང་གི་དབང་སྒྱུར་འོག་བོད་ནང་བྱིས་པ་ཆུང་ངུའི་དུས་ནས་གཏན་འཇགས་སློབ་གྲྭར་སློབ་སྦྱོང་སྤྲོད་བཞིན་པའི་བྱུས་ངན་ངོ་སྤྲོད་དང། ཚོགས་རའི་ཕྱི་རོལ་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་སྒོའི་མདུན། པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་མཆོག་འཕྲལ་དུ་གློད་བཀྲོལ་ཡོང་ཐབས་ཀྱི་ཆེད་རྒྱལ་སྤྱིའི་ཁྲོད་ནས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་དགོས་པའི་ཞུ་སྦྱོར་སྙན་ཞུ་གནང་སོང། དེ་ཡང་སྤྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་སུད་སི་གྲོང་ཁྱེར་ཇི་ནི་ཝའི་ནང་སྐོང་ཚོགས་གནང་བའི་ཇི་ནི་ཝ་སམ་མིཏ་ཞེས་པའི་ལྷན་ཚོགས་ཀྱི་ཐོག་འབུམ་རམས་པ་རྒྱལ་ལོ་ལགས་ནས་རྒྱ་ནག་གུང་ཁྲན་ཏང་གིས་བོད་ནང་བྱིས་པ་ཆུང་ངུའི་དུས་ནས་ཕ་མ་དང་ཁ་བྲལ་ཏེ་གཏན་འཇགས་སློབ་གྲྭའི་ནང་སློབ་ཁྲིད་བྱེད་བཞིན་པ་དེ་དག་ནི་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཟོ་རྒྱུའི་ཇུས་ངན་ཡིན་པ་ངོ་སྤྲོད་གནང་དོན་དུ། ཕྲུ་གུ་ཆུང་ཆུང་ལོ་བཞི་ནས་དྲུག་གི་བར་འདི་འདྲ་ཞིག་ཉར་བཞག་ན་མ་འོངས་པ་ན་ཁོ་རང་ཚོ་གི་སྐད་དང་ཡི་གེ་གཉིས་ཀ་རིག་གནས་ཆ་ཚང་ཤེས་གི་མ་རེད། དེ་མ་ཤེས་པ་ཞིག་ན་ལག་ལེན་བྱེད་ཐུབ་ཀི་མ་རེད་ཨ་ནི་ང་རང་ཚོ་མ་འོངས་པ་གི་སྤྱི་ཚོགས་དེ་རྫོགས་རེད། དེ་འདྲ་གི་ཚབས་ཆེན་ཞིག་གི་སྐབས་ལ་སླེབས་བསྡད་ཤག་ཨ་ནི་དེ་རིང་འདིའི་གི་སྡིངས་ཆ་འདི་སྒང་ནས་ཁ་གསལ་བྱེད། འགྲེལ་བཤད་ཡག་པོ་བྱེད། དེའི་བརྡ་གསལ་པོ་འཕྲོད་སོང། དེ་བཞིན་གཞིས་བྱེས་བོད་མི་ཡོངས་ནས་རིག་པ་བསྒྲིམས་ཏེ་བོད་ཀྱི་སྐད་ཡིག་ལ་སྦྱང་བརྩོན་གྱིས་བོད་མི་གནོང་བ་མེད་པ་ཞིག་བྱེད་དགོས་ཅེས་སྐུལ་མ་ཀྱང་བསྩལ་སོང། ཡང་ཚོགས་རའི་ཕྱི་རོལ་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་སྒོའི་མདུན་བོད་དོན་རྒྱབ་སྐྱོར་བ་སུད་སི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་ཨེལ་ས་བེལ་མཆོག་ནས། སུད་སི་གྲོས་ཚོགས་ཀྱི་འཐུས་མི་ལས་གྲུབ་པའི་བོད་དོན་རྒྱབ་སྐྱོར་ཚོགས་པ་ཐུན་མོང་ནས་སྤེལ་བའི་བསྒྲགས་གཏམ་ཞིག་སྒྲོག་འགྲེལ་གནང་སོང།

ཁོང་གི་གནས་བབ་ཀྱི་ཐད་ང་ཚོར་དུས་རྟག་ཏུ་བློ་འཚབ་ཡོད། དེ་དང་ཕྱོགས་མཚུངས་རྒྱ་ནག་གཞུང་གིས་བོད་ནང་བྱིས་པ་ཆུང་ངུའི་དུས་ནས་ཕ་མ་དང་ཁ་བྲལ་ཏེ་གཏན་འཇགས་སློབ་གྲྭའི་ནང་སློབ་ཁྲིད་གཙོ་བོ་རྒྱ་ཡིག་ཁོ་ན་སྤྲད་དེ་བོད་མི་རིགས་ཀྱི་ངོ་བོར་འགན་སྲུང་མེད་པའི་བྱེད་བབ་དེ་དག་རྒྱལ་སྤྱིའི་ཁྲིམས་སྲོལ་དང་འགལ་ཡོད། དེ་འདྲ་སོང་ཙང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་ནས་གལ་འགངས་བཞེས་ཏེ་ཞིབ་འཇུག་གནང་རོགས་ཅེས་དང། དེ་བཞིན་ཞུ་སྦྱོར་སྙན་ཞུ་གནང་མཁན་གཟིགས་རྒྱབ་རིན་པོ་ཆེ་མཆོག་གུས་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པས་མཉམ་འབྲེལ་རྒྱལ་ཚོགས་ཀྱི་གཞུང་སྒོའི་མདུན་མཇལ་ཏེ་གཞོན་ཞུར་སྙན་ཞུ་གནང་པའི་བརྒྱུད་རིམ་གྱི་ཁྲོད་བཀའ་མོལ་ཇི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ། བྱས་ཙང་ད་ང་ཚོ་མཇལ་ཟིན་པ་གི་ཚོགས་མི་རྣམ་པ་ཚོར་རེད་གནད་ཡོད་ཀྱི་དཔོན་རིགས་ཁག་ཚང་མས་ཀྱིས་ཀུན་གཟིགས་པན་ཆེན་རིན་པོ་ཆེ་གི་གནད་དོན་དེ་ཧ་ལས་པའི་གལ་ཆེན་པོ་ཡིན་པ་དང། ཨ་ནེ་གཅིག་གིས་གཅིག་གིས་བོད་དོན་སྤྱི་ཡི་ནང་ནས་གནད་འགག་ཆེ་ཤོས་གཅིག་ཆགས་ཀྱི་ཡོད་པ་དང་དེའི་ཐོག་ལ་ཁོ་ན་ཚོ་ཚང་མས་ཀྱིས་ཐུགས་འཚབ་ཆེན་པོ་ཡོད་པ་ཨ་ནེ་ཡིན་ད་གཅིག་གིས་སྔ་ཕྱི་བར་གསུམ་གྱིས་ཚང་མས་ཀྱིས་མགྲིན་གཅིག་དབྱངས་གཅིག་འདྲ་བོ་གཅིག་གི་ཐོག་ནས་ཐུགས་འཚབ་ཐུགས་སྣང་ཆེན་པོ་གནང་གི་འདུག་ལ

ཨི་ཊ་ལིའི་གཞུང་གིས་ཕྱི་འབྲེལ་ཐབས་ཇུས་བརྒྱུད་རྒྱ་ནག་གཞུང་ལ་ནུས་ཤུགས་སྤྲོད་དགོས་པའི་འབོད་སྐུལ་ཀྱང་མཛད་འདུག་མཚམས་དེར་གཞོན་ཇུའི་སྙན་ཞུའི་ལས་རིམ་གོ་སྒྲིག་གནང་མཁན་སུད་སི་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་སུ་མི་སྣ་སུ་དང་སུ་མཇལ་འཕྲད་གནང་ཡོད་དམ་ཞེས་བཀའ་འདྲི་ཞུས་པའི་བཀའ་ལན་དུ། ཇི་ནི་ཝ་ལ་རྟེན་གཞི་ཡོད་པའི་ཨ་རིའི་གཞུང་ཚབ་ཀྱི་ད་ལྟ་འགན་འཛིན་གཞོན་པ་མཇལ་འཕྲད་བྱུང་སོང་ཁོ་རང་ལས་བྱེད་ཀྱི་པན་ཆེན་རིན་པོ་ཆེ་གི་གནད་དོན་སྒང་ལ་ཡར་སྙན་སེང་ཞུ་ཡག་གི་གོ་སྐབས་བྱུང་སོང། ཨ་ནེ་ད་ག་ནང་བཞིན་གྱི་ཇི་ནི་ཝ་ལ་ཡར་རྟེན་གཞི་ཡོད་པའི་ཐེ་ཝན་གཞུང་ཚབ་ལ་བཅར་ཡག་གི་གོ་སྐབས་བྱུང་སོང། ཨ་ནེ་ད་ག་ནང་བཞིན་གྱི་གཞུང་ཚབ་ཁག་མང་པོ་ཅིག་ནས་སྐུ་ཚབ་ཕེབས་ནས་ང་ཚོ་ཚོགས་འདུ་རབ་དང་རིམ་པ་ཁག་མང་པོ་ཅིག་འཚོགས་པ་ཡིན། དགོང་དྲོ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་གི་འབྲེལ་ཡོད་དབུ་ཁྲིད་ཁག་ཅིག་དང་མཇལ་འཕྲད་གནང་རྒྱུའི་འཆར་གཞི་ཡོད་ཅེས་དང། མཇུག་ཏུ་ཇི་ནི་བ་ས་མིག་གི་ནང་མཉམ་འབྲེལ་ལས་ཀ་གནང་མཁན་སུད་སི་བོད་ཀྱི་བུད་མེད་ཚོགས་པའི་ཚོགས་གཙོར་ལས་འགུལ་ལེགས་གྲུབ་བྱུང་མིན་བཀའ་འདྲི་ཞུས་པའི་བཀའ་ལན་དུ། གོང་ད་ད་ལན་ང་ཚོ་དེ་ཇི་ནི་བའི་གི་འགྲོ་མི་ཐོབ་ཐང་དང་དམངས་གཙོའི་གི་ཚོགས་པ་དེའི་གི་ནང་ལོགས་ལ་ད་ལན་ང་ཚོའི་བོད་པའི་གི་མཁས་དབང་འབུམ་རམས་པ་དུ་ཞིག་ནི་རྒྱལ་ལོ་ལགས་དུ་ཞིག་གདན་འདྲེན་ཞུ་ཡས་བྱུང་སོང་ད་ཁོ་རང་ལ་ཆ་བཞག་པ་ཡིན་ན་བོད་ལ་ད་ད་ཁོ་རང་ད་བོད་པའི་གི་དགེ་རྒན་ཅིག་ཡིན་པ་དང་དེ་འདྲའི་གི་ད།

མཐའ་མཇུག་ཏུ་ལས་འགུལ་ནང་མཉམ་ཞུགས་གནང་མཁན་དབུས་བོད་ཀྱི་བུད་མེད་ཚོགས་པའི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་སུ་གཟིགས་ཚུལ་ཅི་བྱུང་བཀའ་འདྲི་ཞུས་པའི་བཀའ་ལན་དུ། ང་རང་འདྲ་བོ་ཆ་བཞག་ན་དངོས་གནས་འདི་འདྲའི་ཅིག་གོ་སྐབས་དེ་ལེན་ཡས་དེ་ང་ཚོའི་བསོད་ནམས་ཅིག་རེད་ཅིག་བསམ་གྱི་འདུག་གང་ཡིན་ཟེར་ན་ང་ཚོའི་གི་ལམ་ཁ་ལ་མང་པོ་ཅིག་དང་ང་ཚོའི་བཙན་བྱོལ་ལ་བ་ཡོད་པའི་གི་ང་ཚོའི་བོད་པ་མང་ཆེ་བཙན་བྱོལ་ལ་ཡོད་དུས་མཉམ་འབྲེལ་རྒྱལ་ཚོགས་ལ་ནས་སྐད་རྒྱབ་ཅིག་ཉི་མ་ཚ་བོ་འདི་ག་ལ་ཅིག་མང་པོ་ཅིག་ཚོར་བ་སྟོན་བདེ་པོ་དེ་ནི། སྡིངས་ཆ་འདི་སྒང་ལ་ལས་དེ་དཔེ་ཏིས་ཅིག་ཉུང་ཉུང་འདྲ་བོ་ཞིག་ཆགས་བསྡད་དུས་ད་རིང་སྡིངས་ཆ་འདི་རག་ཡ་དེ་ཡང་གལ་ཆེན་པོ་ཞིག་དང་དེ་ནང་བཞིན་གྱི་དྲིལ་བསྒྲགས་འགྲོ་བའི་བརྒྱུད་ལམ་དེ་དང། མཉམ་འབྲེལ་རྒྱལ་ཚོགས་ལ་ན་ད་ཚང་མ་ལ་ལྟ་དེ་ངས་བྱེད་འདོད་འདི་གོ་སྐབས་འདི་གལ་ཆེན་པོ་ཞིག་དང་འདུ་འབྲེལ་བྱེད་འདོད་ང་རང་ཚོ་ནས་ཨ་ཡག་པོ་ཞིག་འདུག་འདི་འདྲ་ཅིག་གོ་འདུག་མ་འོངས་པ་འདི་ལས་ལྷག་ཅིག་ང་ཚོ་གོ་སྐབས་ལེན་ཡ་དེ་གལ་ཆེན་པོ་རེད་ཤག་བསམ་ཡ་ཅིག་གི་ཚོར་བ་ཤུགས་ཆེན་པོ་སླེབས་སོང་གང་ཡིན་ཟེར་ན་བོད་ལ་ཡ་དེ། གསོན་པོ་གནས་ཐུབ་པ་བཟོ་ཡ་དེ་ད་བོད་ནང་ལ་ང་ཚོའི་ཤ་རུས་གཅིག་པ་བོད་མི་རྣམས་ཀྱི་རེ་བ་དངོས་གནས་ལ་རྒྱ་དང་སེམས་ཤུགས་ལ་བརྟེན་ནས་བོད་འདུག་ཟེར་ཡ་གནས་བསྡད་ཡོད་རེད་རྒྱ་མི་གི་སྡུག་སྦྱོང་སྣ་ཚོགས་ག་ཚོད་བཏང་ད་ང་ཚོ་བཙན་བྱོལ་ལུང་པ་ཡོད་པའི་གི་ད་ད་ག་ནང་བཞིན་དེ་རང་དབང་ལུང་པ་ཡོད་པའི་ང་ཚོས་གི་འགན་ཞིག་ཁྱེར་ནས་ང་ཚོས་གང་ཐུབ་ཐུབ་ཅིག་གི་ཨ་ནི་ཅིག་གོ་སྐབས་དང་དེ་འདྲའི་མང་པོ་ཅིག་སོ་སོ་གི་གང་ཐུབ་ཐུབ་ལག་བསྟར་བྱེད་ནས་རེད་པ་སོ་སོའི་དུས་ཚོད་སྒེར་གི་དུས་ཚོད་བཏང་ནས་བོད་སྤྱི་པ་རང་བསམ་བློ་བཏང་ནས་བོད་དེ་གསོན་པོ་གནས་ཐུབ་ཡས་གི

ཡང་ཁེ་ནེ་ཏྲའི་དབུས་གྲོས་ཚོགས་འོག་མའི་འཐུས་མི་ཨེ་ལེག་སི་བྷུར་ནི་ལི་ཌི་སི་པི་ལགས་ཀྱིས་གྲོས་ཚོགས་ནང་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་གིས་གཙོས་པའི་སྐུ་འཁོར་ནང་མི་རྣམས་གློད་གྲོལ་གཏོང་དགོས་པའི་རྒྱབ་སྐྱོར་གྱི་གཏམ་བཤད་གནང་ཡོད་འདུག་ཞིབ་གསལ། ཁེ་ནེ་ཏྲའི་གྲོང་ཁྱེར་ཀྲོ་རོན་ཀྲོ་ནས་འདི་གའི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་དེ་བཞིན་རྒྱ་ནག་གཞུང་ནས་ཀུན་གཟིགས་པཎ་ཆེན་སྐུ་འཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གཙོས་པའི་སྐུ་འཁོར་ནང་མི་དང་བཅས་པ་བཙན་ཁྲིད་བྱས་ནས་ག་སོང་ཆ་མེད་དུ་གྱུར་ནས་མི་ལོ་ཧྲིལ་པོ་ཉི་ཤུ་རྩ་བརྒྱད་འཁོར་བཞིན་ཡོད་པའི་གནས་སྟངས་དང་སྟབས་བསྟུན Canada གྲོས་ཚོགས་འོག་མའི་ནང་འཐུས་མི་སྐུ་ཞབས Alexis Brunelle Duceppe ལགས་ནས France སྐད་ཐོག་གྲོས་ཚོགས་ནང། ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་ནི་གོང་ས་མཆོག་ནས་ངོས་འཛིན་གནང་བ་ཞིག་ཡིན་སྐོར་དང་ཁོང་གི་སྐུ་འཁོར་ནང་མི་དང་བཅས་པར་གློད་བཀྲོལ་གཏོང་དགོས་པའི་རྒྱབ་སྐྱོར་གཏམ་བཤད་གྲོས་ཚོགས་ཀྱི་ཚོགས་དུས་སྐབས་སུ་གནང་ཡོད་པ་ཁེ་ན་ཌ་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ནས། ང་ཚོ་རླུང་འཕྲིན་ཁང་དུ་ངོ་སྤྲོད་གནང་བྱུང། ཡང་ཁོང་བཀའ་མོལ་ནང་དུ་ད་གཙོ་བོ་དེ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་རྒྱ་ནག་གཞུང་གིས་འཇུས་བྱས་ད་ལོ་ཉི་ཤུ་རྩ་བརྒྱད་འགྲོ་གི་ཡོད་རེད་ཨ་ནས་ད་ག་ནང་བཞིན་ཁོང་དང་ཁོང་གི་ནང་མི་རྒྱ་ནག་གཞུང་གི་གློད་བཏང་བྱེད་དགོས་ཀྱི་ཡོད་ཟེར་ཅེས་ཨ་ནས་གྲོས་ཚོགས་ནང་དུ་འདི་གསུངས་སོང་ཞུས་ཡིན་ལ། དེ་མིན་བོད་དོན་ལས་འགུལ་བ་སངས་རྒྱས་སྐྱབས་ལགས་ནས་ཀྱང་ཁེ་ན་ཏའི་རྒྱལ་ས་ཨོ་ཏྲ་བའི་གྲོས་ཚོགས་ཀྱི་མདུན་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས་གྷར་ནར་རྗེ་ནཱས་ལགས་ནས་ཁོང་གི་ལས་འགུལ་དང་དགོས་འདུན་དོན་ཚན་ལྔ་ལ་རྒྱབ་སྐྱོར་འཚོལ་སླད་མཇལ་འཕྲད་གནང་བ་དང་ལྷན་དུ་ཟླ་བ་བཞི་ལྷག་རིང་གི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དབུ་འཛུགས་གནང་བ་དང་སྦྲགས་ཁོང་ནས་བོད་དོན་སྤྱི་དང་ཡང་སྒོས་སུ་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་ནས་གཙོས་པའི་སྐུ་འཁོར་ནང་མི་དང་བཅས་པ་གློད་གྲོལ་ཡོང་སླད་དུ་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་བཞིན་སྤེལ་གནང་བཞིན་འདུག། དེ་དང་ཆབས་ཅིག་ཁ་ན་ཏའི་གྲོང་ཁྱེར Toronto ས་གནས St. George རུ་རྟེན་གཞི་བྱས་པའི་རྒྱ་ནག་གི་གཞུང་ཚབ་ཡན་ལག་ལས་ཁུངས་མདུན Toronto ས་གནས་གཞོན་ནུ་ལྷན་ཚོགས་དང་ས་གནས་བུད་མེད་ལྷན་ཚོགས་གཉིས་ཀྱི་གོ་སྒྲིག་འོག་བུད་མེད་མི་ཉུང་བ་ཞིག་ནས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་ནས་གཙོས་པའི་སྐུ་འཁོར་ནང་མི་དང་བཅས་པ་གློད་བཀྲོལ་གཏོང་དགོས་པའི་སྐད་འབོད་གནང་བཞིན་ཡོད་པ་ས་གནས་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་ཉི་མ

མགྱོགས་པོ་མྱུར་དུ་གློད་བཀྲོལ་ཡོང་རྒྱུའི་སྨོན་ལམ་ཞུ་གི་ཡོད། ད་དུང་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་ཕྱི་ཟླ་ལྔ་པའི་ཚེས་བཅུ་བདུན་ཉིན་བཙན་ཁྲིད་བྱས་ནས་ད་བར་མི་ལོ་ཉི་ཤུ་རྩ་བརྒྱད་རིང་རིན་པོ་ཆེ་མཆོག་ནས་གཙོས་པའི་སྐུ་འཁོར་ནང་མི་དང་བཅས་པ་གནས་སྟངས་གང་ཡིན་རྒྱལ་སྤྱིའི་གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ནས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་ཀྱང་རྒྱ་གཞུང་ནས་ད་བར་གནས་སྟངས་གང་ཡིན་ཁ་གསལ་མེད་པའི་རྣམ་འགྱུར་བསྟན་བཞིན་ཡོད་པ་རེད། ཁ་ན་ཏའི་གྲོང་ཁྱེར་ཊོ་རོན་ཊོ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད། ཡང་བོད་ཀྱི་མལ་གྲོ་གུང་དཀར་དུ་རྒྱ་ནག་གིས་ཟངས་ཀྱི་གཏེར་ཁ་སྔོག་འདོན་བྱེད་པའི་སྐབས་སུ་ལས་མི་དྲུག་བོར་བརླག་ཏུ་ཕྱིན་ཡོད་ན་ཡང་ལས་མི་དེ་ཚོ་བོད་མི་ཡིན་མིན་གྱི་གསལ་ཁ་བཟོས་མེད་པའི་སྐོར་ལ་བཞུགས་སྒར་དྷ་རམ་ས་ལ་ནས་འདི་གའི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཉེ་ལམ་སྤྱི་ཟླ་ལྔ་པ་གི་ཚེས་བཅུ་བཞི་ཉིན་བོད་རང་སྐྱོང་ལྗོངས་ཀྱི་མལ་གྲོ་གུང་དཀར་ས་གནས་སུ། རྒྱ་ནག་གི་ཙི་ཅིན་གཏེར་ཁ་སྔོག་འདོན་གྱི་བཟོ་གྲྭ་གི་ཁོངས་སུ་གཏོགས་པ། ཅུའུ་ལུང་ཟངས་གཏེར་སྔོག་འདོན་གྱི་ཚོགས་པ་གི་ལས་མི་དྲུག་གཏེར་ཁ་སྔོག་ས་གི་དོང་གི་ནང་དུ་བོར་བརླག་ཕྱིན་ཡོད་པར་བརྟེན། བཟོ་གྲྭ་དེའི་གཏེར་ཁ་སྔོག་འདོན་གྱི་ལས་མཚམས་བཞག་སྟེ་ལས་མི་བཙལ་བཞིན་པ་གི་གནས་ཚུལ་ཐོན་ཡོད་ནའང། ལས་མི་དེ་ཚོ་བོད་རིགས་ཡིན་མིན་གྱི་གནས་ཚུལ་གསལ་ཁ་གང་ཡང་བཏོན་མེད་པས། འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བཟོ་གྲྭ་དེ་ལ་འབྲེལ་བ་ཐེངས་མང་བྱས་ཀྱང། བཟོ་གྲྭ་དེས་རྩ་བ་ནས་ལན་འདེབས་བྱས་མ་སོང་ལ། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་བོད་ནང་གི་གཏེར་ཁ་སྔོག་འདོན་གྱི་ཆེད་ལས་ཉམས་ཞིབ་པ་དོན་གྲུབ་དབང་མོ་ལགས་ནས། རྒྱ་ནག་གི་ཙི་ཅིན་གཏེར་ཁ་སྔོག་འདོན་གྱི་བཟོ་གྲྭ་གི་ཁེ་ཕན་གྱི་བརྒྱ་ཆ་ལྔ་བཅུ་ཙམ་བོད་ནས་གཏེར་ཁ་སྔོག་འདོན་གྱིས་བཟོ་བཞིན་པ་དང། བཟོ་གྲྭ་དེས་བོད་ནང་གཏེར་ཁ་སྔོག་འདོན་གྱི་ས་ཚིགས་མི་འདྲ་བ་གསུམ་བདག་བཟུང་བྱས་ཡོད་པ་སོགས་འགྲེལ་བརྗོད་གནང་གི་འདུག།

རྒྱ་ནག་གི་མི་ཡིན་ས་རེད། རྫས་བུ་ལ་ཆིག་གཅིག་བྱས་གཅིག་རོང་བོ་དགུ་ལར་ནས་དེ་ཚོ་གསུམ་ཡོད་རེད། དེ་གསུམ་དེ་གསུམ་ཀ་དེ་རེད་ད། copper རང་གི་ནི་གཏེར་ཁ་རེད་བ་གཏེར་ཁ་གི་མན་ཇི་ས་རེད་དེ་གསུམ་ཀ་ད་ལྟ་མལ་གྲོ་གུང་དཀར་ལྷ་ས་ནང་ལོགས་ལ་ཡོད་རེད། གཞན་ཡང་བཙན་བྱོལ་དུ་གནས་སྡོད་དུ་མལ་གྲོ་གུང་དཀར་ནས་ཡིན་པ་མིང་བརྗོད་འདོད་མེད་པ་ཞིག་ནས། རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་སའི་ཁྱབ་ཁོངས་ཀྱི་མལ་གྲོ་གུང་དཀར་རྫོང་རྒྱ་མ་ཤང་དུ། སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གི་ནང་ནས་བརྟག་དཔྱད་ཀྱིས་གཏེར་ཁ་སྣ་ཚོགས་རྙེད་དེ། རྒྱ་མ་ཤང་གི་ས་གནས་འདྲ་མིན་གྱི་ནང་གསེར་ཟངས་ཀྱི་གཏེར་རྫས་སྣ་ཚོགས་སྔོག་འདོན་བྱེད་མགོ་བརྩམས་ཡོད་པ་དང། ས་གནས་བོད་མི་མང་པོ་བཙན་གྱིས་གནས་སྤོས་བྱ་དགོས་ཐུག་སྟེ་འཚོ་རྟེན་མེད་པར་བཟོས་པ་དང། སེམས་ཅན་སྒོ་ཕྱུགས་མང་པོ་གཏེར་ཁ་གི་དུག་ཆུ་འཐུངས་ནས་ཤི་གོད་བྱུང་བ། བོད་མི་མང་པོས་འུ་ཐུག་ནས་ངོ་རྒོལ་བྱས་པར་བརྟེན། བོད་མི་མང་པོ་འཛིན་བཟུང་དང་ཁ་ཤས་ལ་ལོ་མང་བཙོན་འཇུག་གི་ཁྲིམས་ཐག་བཅད་པ་སོགས་འགྲེལ་བརྗོད་གནང་གི་འདུག། ད་གང་དང་སྐད་ཡ་ག་དེ་རྒྱུན་རྒྱག་མ་ཆོག་པ་དེ་འདྲས་ཀྱི་སེམས་ཁ་དང་དེ་བྱས་ཡོད་པ་རེད། གལ་སྲིད་དེ་འདྲས་ཀྱི་སྐད་རྒྱག་བ་ཡིན་ན། ཨ་ནི་བའི་ཆབ་སྲིད་དང་འབྲེལ་བ་ཡོད་པ་དེ་བྱས་ནི། དམིགས་བསལ་གྱི་དེའི་ནང་ནས་ཨ་ནི། ངོ་མ་དེ་འདྲས་མི་བཅུ་བདུན་ཅིག། འཛིན་བཟུང་བྱས་ནི་ཁ་ཤས་ཨ་ནི། ལོ། བཅུ་གཉིས་བཅུ་གསུམ་དེ་འདྲས་བཙོན་ཁང་ལ་བཅུག་པ་དང་དེ་འདྲའི་གནས་ཚུལ་བྱུང་ཡོད་པ་རེད། ད་གང་དང་ལུང་པ་དེའི་ནང་ལ་དེར། སྟོན་པའི་ཉེར་ལེན་བསྟན་ནས་ཨ་ནི་ལུང་པ་དེའི་ཕུག་ལ་ཡ་ད་གང་དང། དེང་སང་ཡིན་ན་ཅིག་འགྲོ་ཕོད་དུ་འགྲོ་ས་མེད་པ་དང་དེ་འདྲའི་ལུང་པ་སྐོར་བཀག་ནས་གང་དང། མང་ཚོགས་དེ་གས་དེ་མ་ལུང་པའི་མདའ་ལ་མ་ག་དེ་སྤིད་ནས་ད་མང་ཚོགས་ཀྱི་འཚོ་རྟེན་ཁོ་རེ་མེད་པ་བཟོས་ནས་དཀའ་ངལ་ད་ལྟ་འཕྲད་བསྡད་པ་དེ་འདྲའི་ཞིག་རེད་ཤག། ཡང་ཁོང་ནས་རྒྱ་ནག་གཞུང་གིས་ས་གནས་བོད་མི་ཚོར་འཚོ་རྟེན་གྱི་ཚུལ་དུ་དོས་སྐྱེལ་རླངས་འཁོར་གཏོང་བཅུག་ནས་གཏེར་རྫས་སྐྱེལ་འདྲེན་བྱེད་དུ་བཅུག་ཡོད་ནའང། རླངས་འཁོར་གྱི་ནང་ཅ་ལག་བླུགས་ནས་ཐམ་ཀ་བརྒྱབ་སྟེ་ཅ་ལག་ཅི་ཡིན་ལྟ་མི་ཆོག་པ་དང། མེ་འཁོར་འབབ་ཚུགས་ནས་རྒྱ་ནག་དམག་མིས་དབོར་འདྲེན་བྱེད་ཀྱི་ཡོད་པ་མ་ཟད། གཏེར་ཁང་དུ་གསང་རྒྱ་བརྟན་པོ་བྱས་ཏེ་རྒྱ་མི་མ་གཏོགས་བོད་མི་ཚོ་གང་བྱུང་བཏང་གི་མེད་པར་བརྟེན། གཏེར་ཁང་དུ་བོད་རིགས་ལས་མི་ཡོད་མེད་དོགས་གཞི་ཡིན་པ་འགྲེལ་བརྗོད་གནང་གི་འདུག། འོ་ཉེ་ཆར་མི་གླ་བ་དེ་དེ་ནས་དེ་འདྲ་ཁག་པོ་བརྗོད་གོ་ཐོས་མ་བྱུང་ཕལ་ཆེར་བོད་པ་དཀའ་ལས་ཁག་པོ་རེད་བསམ་གི་འདུག་ཡི་གེ་ནང་ལ་གཏེར་ཁང་སྔོག་ས་ལ་ཡར་ཁོ་རང་ཚོ་རྒྱ་ནག་གཞུང་གིས་ད་ལས་མི་མི་ཤོག་བོད་པ་དེ་ནས་ཅིག་བཏང་གི་ཡོད་མ་རེད་ལབ་གི་འདུག་ད་ལྟ་གོང་ལ་ཞུས་ནང་བཞིན་གྱི་མོ་ཊའི་ནང་བཏང་ཉིན་དེ་ཚོ་མོ་ཊའི་ནང་ག་རེ་བླུག་ཡོད་མེད་ཅི་ཧ་གོ་མ་ཆོག་ལྟ་ག་འདང་ཁོ་ཚོས་དེ་ས་དབང་ཆེན་པོ་བཞུགས་ཆེན་བོད་པ་ཁོར་དེ་ནས་བསྐྱུར་ནས་བཏང་གི་ཡོད་མ་རེད་ལབ་གི་འདུག་ཕལ་ཆེར་བོད་པ་རང་ད་ལས་ཀ་བྱེད་སྲོལ་ལ་ཕལ་ཆེར་ཨ་ཡོད་ཡོད་བསམ་གི་འདུག་ང་རང་བསམ་ཚུལ་བཤད་གི་མིན་ཡིན་ནའང་ད་ལྟ་གསལ་བོ་ང་རང་བཅས་གོ་མ་སོང་ཞུ་བ་ཡིན། བོད་ཀྱི་རྒྱལ་ས་ལྷ་སའི་ཁྱབ་ཁོངས་ཀྱི་མལ་གྲོ་གུང་དཀར་རྫོང་རྒྱ་མ་ཤང་དུ་སྤྱི་ལོ་ཉིས་སྟོང་བཅུ་གསུམ་གྱི་ལོར་ཡང་གཏེར་ཁ་སྔོག་སར་རི་ཉིལ་གྱི་དོན་རྐྱེན་བྱུང་སྟེ། བོད་མི་གཉིས་ཚུད་པའི་ལས་མི་བརྒྱད་ཅུ་གྱ་གསུམ་ས་འོག་ཏུ་ཤོར་བའི་གནས་ཚུལ་བྱུང་ཡོད་པ་དང། ཅུས་ལུང་གཏེར་སྔོག་ས་ཚིགས་སུ་ཟངས་དང་ལྕགས་རིགས་སྣ་འདུས་ཀྱི་གཏེར་རྫས་སྔོག་འདོན་བྱེད་བཞིན་པ་ལས། ས་ཚིགས་དེ་ནས་ལོ་རེའི་ནང་ཟངས་གཏེར་ཊོན་ཆིག་འབུམ་ཆིག་ཁྲི་ལྔ་སྟོང་རེ་སྔོག་འདོན་བྱེད་བཞིན་པ་དང། ལྕགས་རིགས་སྣ་འདུས་ཀྱི་གཏེར་རྫས་ཀྱིས་གློག་ཆས་དང་ཁ་པར་གྱི་གློག་རྫས། གློག་ཀླད་དང་ཁ་པར་གྱི་ཕྱི་སྐོགས་སོགས་བཟོ་སྐྲུན་ཐོན་སྐྱེད་བྱེད་ཀྱི་ཡོད་པ་རེད། རྒྱ་གར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
རྒྱ་ནག་གཞུང་གིས་བལ་ཡུལ་བརྒྱུད་ནས་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་དུ་འགྲོ་མཁན་ཚོའི་མཐོང་མཆན་ཞུ་བར་དམ་བསྒྲགས་ཆེ་རུ་བཏང་འདུག་ཞིབ་གསལ་བཞུགས་སྒར་དྷ་རམ་ས་ལ་ནས་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཏོག་དབྱིབས་རིམས་ནད་རྗེས་རྒྱ་ནག་གཞུང་གིས་འདི་ལོའི་ཕྱི་ཟླ་བཞི་བ་ནས་བཟུང་ཕྱིའི་རྒྱལ་ཁབ་ཁག་གི་མི་སྣ་བོད་ནང་ཡོང་བར་སྒོ་ཕྱེས་ཡོད་པའི་གསལ་བསྒྲགས་སྤེལ་ཡོད་པ་ལྟར། ད་ལྟའི་ཆར་བལ་ཡུལ་བརྒྱུད་བོད་ནང་འགྲུལ་སྐྱོད་མཁན་ཕྱི་རྒྱལ་བ་ཚོར་རྒྱ་ནག་གཞུང་གིས་ལམ་ལུགས་གསར་བ་ཁག་ཅིག་གསར་དུ་བཟོས་ཡོད་པ་དང། དཔེར་ན་བོད་ནང་འགྲུལ་སྐྱོད་ཀྱི་ཆ་རྐྱེན་ཁག་ནང་འདི་ལོ་ནས་བལ་ཡུལ་བརྒྱུད་བོད་ནང་ཡོང་བར་མ་མཐའ་ཡང་མི་སྣ་བཞི་ལས་གྲུབ་པའི་ཚོགས་ཆུང་ལ་རྒྱ་ནག་གི་ཡུལ་སྐོར་མཐོང་མཆན་སྤྲོད་ཀྱི་ཡོད་པ་དང་མཐོང་མཆན་ཞུ་བར་བལ་ཡུལ་ནང་ངེས་པར་དུ་དོ་བདག་སོ་སོ་བདུན་ཕྲག་གཅིག་གི་སྔོན་ནས་འབྱོར་དགོས་པ་དང་དེའི་རྗེས་བལ་ཡུལ་ནང་རྒྱ་ནག་གཞུང་ཚབ་ཁང་དུ་ཆེད་བསྐྱོད་ཀྱིས་བཅར་འདྲི་དང་ལེན་དང་མཛུབ་ཐེལ་མཁོ་སྤྲོད་དགོས་པ་བོད་ནང་གི་ཡུལ་སྐོར་སྤྲོ་འཆམ་ཚོང་གཉེར་ཁང་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། སྤྱིར་རྒྱ་ནག་གཞུང་གིས་ཕྱིའི་མི་སྣ་ཚོ་བོད་ནང་འགྲོ་སྐྱོད་དེ་རྒྱ་ནག་གཞུང་གི་གྲོང་ཁྱེར་གཞན་ཁག་ཏུ་བསྐྱོད་པའི་མཐོང་མཆན་རག་པ་ཙམ་གྱིས་མི་ཆོག་པར་བོད་ནང་འགྲོ་བར་དམིགས་བསལ་གྱི་མཐོང་མཆན་ཡིག་ཆ་ཞུ་དགོས་པ་དང། ཡང་བལ་ཡུལ་རྒྱལ་ས་ཀ་ཐ་མན་གྲུ་ནང་རྟེན་གཞི་བྱས་པ Tamil Tours and Travel ནས།

བལ་ཡུལ་ནང་གི་ཡུལ་སྐོར་ཚོང་གཉེར་ཁང་ཁག་གིས་བཟོས་ཏེ་མི་སྒེར་ཡོང་མི་དགོས་པར་ཉིན་གཉིས་ནང་སྤྲོད་ཀྱི་ཡོད་ན་ཡང་འདི་ལོ་ནས་མི་སྒེར་དངོས་སུ་ཡིག་ཆ་བཟོ་སྒྲུབ་ཆེད་བལ་ཡུལ་རྒྱ་ནག་གཞུང་ཚབ་ཁང་དུ་བཅར་དགོས་པ་དང་ཆོག་མཆན་སྤྲོད་རྒྱུར་ཉིན་གྲངས་ལྔ་ལ་མི་སྒེར་གྱི་རྒྱལ་ཁོངས་དང་ཞིབ་ཕྲའི་གནས་ཚུལ་ལ་ཞིབ་བཤེར་སོགས་བྱས་ཏེ་སྤྲོད་ཀྱི་ཡོད་པ་དང་ཡང་བལ་ཡུལ་དུ་རྟེན་གཞི་བྱས་པའི་ཡུལ་སྐོར་ཚོང་གཉེར་ཁང་གཞན་ཞིག་ནས་ལམ་ལུགས་གསར་པ་དེས་བོད་ནང་འགྲོ་རྒྱུར་དེ་སྔ་ལས་ཆ་རྐྱེན་མང་རུ་དང་དམ་དྲག་ཆེ་རུ་བཏང་ཡོད་ན་ཡང།

ཡུལ་སྐོར་བློན་ཆེན་ལས་ཁུངས་ནས་རྒྱ་ནག་གི་ཡུལ་སྐོར་ཚོང་གཉེར་ཁང་ཁག་གིས་ལམ་ལུགས་གསར་པ་དེ་ངེས་པར་ལག་བསྟར་འཐུས་ཚང་དང་རིམས་ནད་རིགས་ཁྱབ་གདལ་མི་འགྲོ་ཆེད་ཚོགས་ཆུང་བྱས་ཏེ་རྒྱ་ནག་ནང་ཡུལ་སྐོར་མཁན་ཚོར་དོ་དམ་ནན་མོ་དང་ཡུལ་སྐོར་བའི་འགྲོ་ལུགས་འཐུས་ཤོར་མེད་པར་སྒྲུབ་དགོས་པ་དང་ལམ་ལུགས་དེ་ནི་རྒྱ་ནག་གི་ཡུལ་སྐོར་ཁྲོམ་ར་ཡག་པོ་ཡོང་ཆེད་ཡིན་སྐོར་སོགས་བཀོད་ཡོད་པ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། ཡང་གནས་ཚུལ་གཞན་ཞིག་ནང་ཀོ་ཝིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་ཀྱི་འབྱུང་ཁུངས་ཀྱི་ཐད་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི། Marco Rubio། ལགས་ཀྱི་ཡིག་ཚང་ནས་ཤོག་གྲངས་སུམ་བརྒྱ་ཉི་རྩ་བརྒྱད་ཡོད་པའི་སྙན་ཐོ་ཞིག་གི་འདོན་སྤེལ་གནང་སྟེ་ཏོག་དབྱིབས་ནད་ཡམས་འདིའི་ཐད་དེ་སྔ་ཕྱི་གསལ་ནང་གསལ་མ་བྱས་པའི་ཡིག་ཆ་དང་ནད་ཡམས་སྐོར་དེ་སྔ་ཤེས་རྟོགས་ཡོད་པའི་གནས་ཚུལ་ཐོག་དཔྱད་ཞིབ་མཐིལ་ཕྱིན་མ་བྱས་པ། ནད་ཡམས་འདི་འགོས་ཁྱབ་ཕྱིན་པའི་འགན་དབང་རྒྱ་ནག་གིས་འཁྱེར་དགོས་པའི་སྐོར་སྙན་ཐོ་དེའི་ནང་བཀོད་འདུག་སྙན་ཐོ་དེ་བཞིན་ཟླ་བ་བཅོ་བརྒྱད་ཙམ་རིང་ཉམས་ཞིབ་པས་རྟོག་ཞིབ་གནང་ནས་འདོན་སྤེལ་གནང་བ་ཞིག་ཡིན་པ་དང། དེ་སྔ་ཏོག་དབྱིབས་ནད་ཡམས་འབྱུང་ཁུངས་ཤེས་རྟོགས་ཡོད་པའི་དཔང་རྟགས་དང་ཤེས་རྟོགས་མེད་པའམ་ཡང་ན་ཨ་མི་རི་ཀའི་གཞུང་གིས་སྣང་མེད་དུ་བཞག་པ་རྣམས་ཐེར་འདོན་གནང་ཡོད་འདུག་དེ་བཞིན་སྙན་ཐོ་དེའི་ནང་ནད་ཡམས་འདིའི་ཐད་རྒྱ་ནག་གིས་ཤེས་བཞིན་དུ་ནད་འབུ་ཁྱབ་གདལ་ཆེན་པོ་མ་སོང་བར། ལོ་དང་ཟླ་བ་མང་པོའི་རིང་རྒྱ་ནག་གིས་ལས་དོན་ག་རེ་བསྒྲུབ་ཐུབ་མེད་པ་གཙོ་འདོན་གྱིས་བཀོད་འདུག་རྒྱ་ནག་གིས་ལོ་མང་པོའི་རིང་གནས་ཚུལ་ཕྱི་གསལ་མ་བྱས་པར་སྦས་གསང་བྱས་ཀྱང་ཀོ་ཝིཌ་བཅུ་དགུ་ཏོག་དབྱིབས་ནད་ཡམས་དེ་བཞིན་རྒྱ་ནག་གི་སྨན་སྦྱོར་བརྟག་དཔྱད་ཁང་ནས་གློ་བུར་ཕྱི་ལ་ཤོར་བ་ཞིག་ཡིན་པའི་དཔང་རྟགས་ཇེ་མང་དུ་འགྲོ་བཞིན་ཡོད་པའི་སྐོར་བཀོད་འདུག། ཡང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི་མར་ཀོ་རུ་བྷི་ལགས་ཀྱིས། ཏོག་དབྱིབས་ནད་ཡམས་འབྱུང་ཁུངས་རྩད་ཞིབ་བྱ་ཆེད་གནས་ཚུལ་མཁོ་སྒྲུབ་བྱ་རྒྱུར་ལོ་གཉིས་ཙམ་འགོར་ཡོད་ཀྱང་ལས་བྱེད་དང་གཙུག་ལག་སློབ་དཔོན་ཕྱིའི་མཁས་དབང་བཅས་ནས་དཀའ་ལས་དུ་མ་ཞིག་བརྒྱབ་ནས་གནས་ཚུལ་མཁོ་སྒྲུབ་བྱས་པར་ཁོང་གིས་བཀའ་དྲིན་བསམ་ཤེས་ཡོད་ཅེས་གསུངས་གནང་བཞག། དེ་བཞིན་ཁོང་གིས་ཉམས་ཞིབ་པ་རྣམ་པས་ཕྱོགས་སྒྲིག་བྱས་པའི་སྙན་ཐོ་དེས་ཏོག་དབྱིབས་ནད་ཡམས་འབྱུང་ཁུངས་ཀྱི་ཐད་གཞན་གྱིས་སྙན་ཐོ་འདོན་སྤེལ་གནང་བ་དང་ཉན་ཞིབ་བྱས་པ་འདྲི་གཅོད་བྱས་པའི་བརྒྱུད་རིམ་ནང། གལ་ཆེའི་གནས་ཚུལ་མ་ཤེས་པ་ཁག་ཅིག་སྙན་ཐོ་དེ་ནས་ཤེས་ཐུབ་པའི་ཞབས་འདེབས་སྒྲུབ་ངེས་རེད་ཅེས་གསུངས་བཞག། ཡང་གནས་ཚུལ་གཞན་ཞིག་ནང། བདུན་ཕྲག་འདིའི་འགོ་སྟོད་དུ་རྒྱ་ནག་གི་དམིགས་བསལ་སྐུ་ཚབ་ཞིག་ཡུཀ་རེན་ནང་ལ་ཕྱིན་ནས་ཡུལ་གྲུ་གཉིས་ཀྱི་དབར་གྲོས་མོལ་གནང་པའི་སྐབས། ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་མཆོག་དངོས་སུ་མཇལ་འཕྲད་བྱུང་ཡོད་པ་རེད་ཅེས་དེ་རིང་རྒྱ་ནག་གིས་བཤད་བཞག་དེ་ཡང་པེ་ཅིང་ནས་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཝུན་པིན་གྱིས། རྒྱ་ནག་གི་དམིགས་བསལ་སྐུ་ཚབ་ལི་ཧུའེ་དང་ཡུཀ་རེན་གྱི་ཕྱི་སྲིད་བློན་ཆེན་དང་དཔོན་རིགས་གཞན་དབར་མཇལ་འཕྲད་གནང་བའི་སྐབས་རྒྱ་ནག་གིས་ཡུཀ་རེན་གྱི་སྲིད་འཛིན་རྣམ་གཉིས་ཡང་མཇལ་འཕྲད་བྱུང་ཡོད་པའི་སྐོར་བཤད་བཞག། ཡང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཝང་ཡིས་ཡུཀ་རེན་གྱི་དཀའ་རྙོག་དེ་འཕྲལ་དུ་སེལ་བའི་ཐབས་ལམ་མེད་ཀྱང་ཕྱོགས་ཚང་མས་ཁོར་ཡུག་བཟང་པོ་ཞིག་བསྐྲུན་ནས་ཕན་ཚུན་ཡིད་ཆེས་གནང་ནས་ཆབ་སྲིད་ཀྱི་དཀའ་རྙོག་དེ་སེལ་ཐབས་བྱ་དགོས་པ་རེད་ཅེས་བཤད་བཞག་འདི་ནི་དེ་སྔ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་རྣམ་གཉིས་ཞལ་པར་ཐོག་བཀའ་མོལ་བྱུང་བའི་རྗེས་སུ་རྒྱ་ནག་གི་དམིགས་བསལ་སྐུ་ཚབ་ཡུཀ་རེན་ནང་ལ་ཕེབས་པ་ཞིག་ཡིན་འདུག། ཡུག་རེན་གྱི་ཕྱི་འབྲེལ་བློན་ཆེན་ལས་ཁང་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང། རྒྱ་ནག་གི་དམིགས་བསལ་སྐུ་ཚབ། ལི་ལགས་ཉི་མ་གཉིས་རིང་ཡུག་རེན་ནང་ལ་བཞུགས་རྒྱུན་རིང། ཡུག་རེན་གྱི་ཕྱི་སྲིད་བློན་ཆེན། Dmytro Kuleba། ལགས་དང་ལྷན་དུ་ར་ཤི་ཡའི་དྲག་རྒོལ་འགོག་ཐབས་ཀྱི་སྐོར་ལ་གྲོས་མོལ་གནང་ཡོད་པ་རེད་ཅེས་གསུངས་བཞག་ཡུག་རེན་གྱི་ཕྱི་སྲིད་བློན་ཆེན་མཆོག་གིས་རྒྱ་ནག་གི་དམིགས་བསལ་སྐུ་ཚབ་ལི་ལགས་ཡུག་རེན་རྒྱལ་ཁབ་ཀྱི་བདག་དབང་བརྩི་སྲུང་ཞུས་པའི་ཐོག་ནས་ཞི་བདེ་ལྷིང་འཇགས་ཡོང་ཐབས་ཀྱི་སྐོར་སྙིང་བསྡུས་ཤིག་འགྲེལ་བརྗོད་གནང་ཡོད་འདུག་ལ། ཕྱི་སྲིད་བློན་ཆེན་མཆོག་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང། ཡུག་རེན་གྱིས་ས་ཆའི་ཆ་ཤས་སྤྲོད་དགོས་པའི་ཆ་རྐྱེན་གྱི་ཐོག་ནས་གྲོས་མོལ་གང་འདྲ་ཞིག་ཡིན་ཀྱང་བྱ་འདོད་མེད་ཅེས་བསྐྱར་དུ་ནན་བཤད་ནན་པོར་གནང་ཡོད་པའི་སྐོར་གསུངས་བཞག། དེ་ནས་ཐེངས་འདིའི་བཅར་འདྲིའི་ལེ་ཚན་ནང། ཉེ་ཆར་ཨོ་སི་ཀྲོ་ལི་ཡའི་ཚོགས་པ་ཚང་མ་ལས་གྲུབ་པའི་བོད་དོན་རྒྱབ་སྐྱོར་ཚོགས་པའི་ནང། བོད་དོན་དང་འབྲེལ་བའི་ལྷན་ཚོགས་ཤིག་བསྐོང་ཚོགས་གནང་ནས་གྲོས་ཚོགས་ཀྱི་འཐུས་མི་གསར་པ་ཚོར་བོད་དོན་སྐོར་ངོ་སྤྲོད་གནང་ཡོད་པ་སོགས་ཨོ་སི་ཀྲོ་ལི་ཡའི་བོད་དོན་རྒྱབ་སྐྱོར་ཚོགས་པའི་ལོ་རྒྱུས་དང་འབྲེལ་བའི་སྐོར་ཨོ་སི་ཀྲོ་ལི་ཡའི་ནང་དུ་ཡོད་པའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་སུ་ཆིན་མིན་ལགས་ཀྱིས་བཀའ་འདྲི་ཞུས་ཡོད་པ་ཞིག་གཤམ་ལ་གསན་གནང་གི་རེད།
ཨོས་ཐྲེ་ལི་ཡའི་སྐུ་ཚབ་དོན་གཅོད་སྐུ་ངོ་ཀརྨ་སེང་གེ་ལགས་ད་རེས་ང་ཚོའི་ལེ་ཚན་ནང་ལོགས་ལ་བཀའ་འདྲི་ཞུ་ཡར་གོ་སྐབས་གནང་བ་ཐོག་མར་སྐུ་ངོ་ཐུགས་རྗེ་ཆེ་སྐུ་ཁམས་བཟང། ལགས་ལགས་སོ་བཀྲ་ཤིས་བདེ་ལེགས། ངོམ། སྐུ་ངོ་ད་ལྟ་ཨོས་ཐྲེ་ལི་ཡའི་ནང་ལོགས་ལ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གནས་སྟངས་དང། དེང་སང་ད་གྲོས་ཚོགས་འཐུས་མི་བརྗེ་པོ་རྒྱག་ཡོང་དུས་ཙམ་པ་ཡང་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པའི་ནང་ལོགས་ལ་མི་ག་འདྲ་ཕེབས་ཀྱི་ཡོད་ན་དེ་འདྲའི་སྐོར་ལ་བཀའ་འདྲི་ཞུ་ཡ་ཡིན། ཐོག་མར་ད་རེས་ཉིན་ཤས་སྔོན་ལ་ང་རང་ཚོའི་སྐུ་ཚབ་དོན་གཅོད་ལས་ཁང་དང་ད་བོད་རིགས་སྤྱི་མཐུན་ཚོགས་པ་དེ་འདྲས་མཉམ་རུབ་ཐོག་ནས་གྲོས་ཚོགས་ནང་ལོགས་ལ་བྱེད་ཀྱི

འདི་འདྲའི་ནི་ཡང་བོད་དོན་རྒྱབ་སྐྱོར་ཚོགས་པའི་ད་ལྟ་གྲོས་ཚོགས་ནང་ལོགས་འདི་འདྲའི་ཞུགས་འདོད་ཡོད་མཁན་དང་དེ་འདྲ་མང་ལོས་ཡིན་ན། སྤྱིར་བཏང་འདི་རེད་བྱ་ཁོང་ཚོ་ད་རིང་ང་ཚོ་བོད་དོན་གི་ཁ་ཚིག་ངོ་སྤྲོད་ཞུ་ཡས་ཀྱི་ཚོགས་འདུ་འདིའི་ནང་ལོགས་ལ་ད་རྙིང་པ་བྱས་དེ་ག་ནང་བཞིན་ཡང་ཁག་གཅིག་ཅིག་གི་བོད་དོན་གི་ཅིག་དུས་རྒྱུན་དུ་བོད་དོན་ལ་ཅིག་དོ་སྣང་གནང་མཁན་དང་འདི་འདྲའི་ཕེབས་བྱས་ན་ཁོང་ཚོ་སྤྱིར་བཏང་ང་ཚོ་ད་རེས་འདིའི་ཁ་ཚིག་ཚོགས་འདུ་འདི་ནང་ལ་གྲོས་ཚོགས་འཐུས་མི་ད་ཅིག་གི་གྲོས་ཚོགས་རང་གི་འཐུས་མི་བྱས་ཨ་ཡང་ཁག་གཅིག་ཁོང་ཚོ་གི་ལས་བྱེད་བྱས་ཙང་ཀ་ད་མི་སུམ་ཅུ་སོ་གྲངས་ཤིག་དེ་འདྲས་སུ་ཕེབས་ཤག་དེ་འདྲ་སོང་ཙང་ད་ཁོང་ཚོ་གི་རྙིང་པ་ཚོ་གི་ད་རེས་གཙོ་བོ་གཅིག་ཁ་ཚེ་ཉལ་བྱ་གྲོས་ཚོགས་འཐུས་མི་རྡ་རམ་ས་ལ་ལ་ཁོང་ཚོ་ཕེབས་ཡོང་དུས་ཙང་ད་ཁོང་ཚོ་གི་ད་གཅིག་ཕེབས་ཀྱི་དེ་ལ་ད་རེས་ཚུར་ཕེབས་བྱས་ན་ཁོ་རང་ཚོ་མྱོང་ཚོར་ག་འདྲས་བྱུང་མེད་དང་ལྷག་པར་དུ

དོ་སྣང་གནང་བྱས་ནས་ཕྱི་ལང་ཀ་དུ་ཚོགས་འདུ་དེ་ཡག་པོ་བྱུང་ས་གང་དག་ཅིག་གསར་པ་ལ་ངོ་སྤྲོད་བྱས་རྗེས་རྙིང་པ་ཚོ་ལས་ཅིག་ང་ཚོ་ཆེད་མཁར་རྫིང་རྡ་རམ་ས་ལར་ཚོགས་ཆུང་ཕེབས་པའི་གི་ཅིག་ཁོ་རང་ཚོ་གི་མྱོང་ཚོར་དེ་ཚོ་མར་ངོ་སྤྲོད་བྱས་ཡག་དང་དེ་བྱས་ནས་སྤྱིར་བཏང་ཡག་པོ་འདུག་བྱུང་སོང་ངམ། ལགས་སོ་ཀོང་བོའི་རྩ་བའི་འཛམ་གླིང་རྒྱལ་ཁབ་མང་པོའི་ནང་ལོགས་ལ་གྲོས་ཚོགས་ནང་ལོགས་བོད་དོན་རྒྱབ་སྐྱོར་ཚོགས་པ་ཡོད་རེད་ད་ཨོ་སི་ཁྲུ་ལི་ཡ་ནང་ལོགས་ལ་ཡང་བོད་དོན་རྒྱབ་སྐྱོར་ཚོགས་པའི

ཨེ་དེ་ག་ནང་བཞིན་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་བཙུགས་པ་ཙམ་མ་ཟད་ཀྱི་ཨོ་སྟྲེ་ལི་གྲོས་ཚོགས་ནང་ལོགས་ལ་ཨེ་ནས་ཅིག་ང་རང་ཚོ་བོད་ནང་གི་གནས་སྟངས་ཛ་དྲག་དང་བོད་ནང་གི་ད་ཅིག་འགྲོ་བ་མིའི་ཐོབ་ཐང་གནས་སྟངས་རེད་དེ་ཚོའི་ཐོག་ལ་གྲོས་ཆོད་ཀྱི་མང་པོ་བཞག་གནང་ཤག་གྲོས་ཆོད་མང་པོ་བཞག་གནང་ཤག་ཨེ་གྲོས་ཚོགས་ལ་གླེང་སློང་མང་པོ་གནང་ཡོད་རེད་ཨེ་ལྷག་པར་དུ་བྱས་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་ཕལ་ཆེར་གྲོས་ཚོགས་ལ་ཐེངས་ཁ་ཤས་ཆིབས་བསྒྱུར་གནང་ཡོད་རེད་ཨེ་འདིས་གྲོས་ཚོགས་ལ་ཕལ་ཆེར་ཆིབས་བསྒྱུར་གནང་དུས་ཙམ་ན་ང་ཚོ་ཨོ་སྟྲེ་ལི

ང་ཚོའི་ཆེ་བསྟོད་མི་སྣ་གིས་ད་ག་འདྲ་བོད་དོན་དང་འབྲེལ་བའི་ཡང་ཅིག་དེ་བ་ལ་ག་ཚོད་ཚོགས་འདུ་རེད་དེ་ག་ནང་བཞིན་ཅིག་ཉན་ཞིབ་རེད་དེ་འདྲས་གོ་སྒྲིག་བྱས་ཡག་གི་དེ་འདྲས་གི་ཐུགས་འགན་སྤྱིར་བཏང་གྲོས་ཚོགས་ཚུགས་བྱས་ནས་ང་ཚོ་དེ Australia ཅིག་བོད་གི་ཆབ་སྲིད་གནས་སྟངས་རེད་དེ་འདྲས་ཐོག་ལ་ཐུགས་འགན་ཆེན་པོ་བཞེས་བྱས་ན་ག་འདྲ་གྲོས་ཚོགས་གི་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ཅིག་གྲོས་ཚོགས་བོད་དོན་ཚོགས་པ་ག་འདྲ་གར་བ་རྙིང་པ་ཅིག་དེ་འདྲས་ཆགས་བསྡད་ཤག་ལགས།

རྩ་བའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་རེད་དེ་ག་ནང་བཞིན་ཅིག་རྒྱལ་སྤྱིའི་ནང་ལ་བོད་ཀྱི་གནས་སྟངས་རེད་དེ་ཚོ་ཐོག་ལ་ཅིག་སྐབས་དེ་དུས་ལ་ཉན་ཞིབ་བྱས་རེད་ཨེ་ན་ཡང་གྲོས་ཚོགས་ནང་ལ་གྲོས་ཆོད་བཞག་ཟིན་ན་ཅིག་གྲོས་ཚོགས་གཞན་པའི་ཐོག་ལ་རྒྱབ་སྐྱོར་ཐོབ་ཡ་རེད་དེ་འདྲའི་གི་ག་ད།

རྒྱལ་ཁབ་གཉིས་བར་ལ་ཡང་དེ་འབྲེལ་བ་དེ་ཐུར་ཕྱིན་པའི་སྐབས་ལ་ཡང་གཅིག་གིས་ཨོ་སྟྲེ་ལི་ཡ་གཞུང་གིས་བོད་དོན་ཐོག་ལ་རྒྱབ་སྐྱོར་བྱེད་ཡ་དང་རྒྱ་ནག་ལ་སྐྱོན་བརྗོད་བྱེད་ཡ་འདྲ་ཤུགས་ཆེན་པོ་བྱུང་བ་རེད་ལགས་ཡིན་ནའི་ཉེ་བའི་ཆར་ལ་ཡང་ཚོང་འབྲེལ་གྱི་ཐོག་ནས་ད་རེས་ཨོ་སྟྲེ་ལི་ཡ་ཚོང་འབྲེལ་དང་ད་ལྟ་ཡུལ་སྐོར་སྤྲོ་འཆམ་གྱི་བློན་ཆེན་དེ་ཁོ་རང་རྒྱ་ནག་ལ་ཕེབས་དུས་ད་ཁོ་རང་གིས་ཡང་མ་འོངས་ཡུལ་གྲུ་གཉིས་བར་གྱི་ཚོང་འབྲེལ་དེ་ཚོ་ད་རྒྱུན་ལྡན་བྱ་ཡག་ལ་འབད་བརྩོན་བྱེད་ཀྱི་ཡིན་ད་རེས་ད་གོམ་སྟབས་དང་པོ་སྤོས་ཡིན་གསུང་ཡང་དེ་འདྲ་བཀའ་མོལ་གནང་གི་འདུག་དེ་ཚོའི་ཐོག་ནས་ཡང་རྒྱ་ནག་དང་ཨོ་སྟྲེ་ལི་ཡ་གི་ཚོང་འབྲེལ་བྱས་བྱས་ནས་རྒྱལ་ཁབ་གཉིས་ཀྱི་འབྲེལ་བ་དེ་ཡག་ཏུ་འགྲོ་བ་བྱས་ན་ཡང་དེ་ཚོའི་ཐོག་ནས་བོད་དོན་རྒྱབ་སྐྱོར་བྱེད་ཡག་དང་དེ་འདྲའི་ལ་གཅིག་གིས་གནོད་སྐྱོན་ཡོང་ཡག་དང་ཤུགས་རྐྱེན་ཐེབས་ཡག་དེ་འདྲའི་ཡོང་གི་རེད་དགོངས་པ་ཡིན་ན།
ད་འདི་སྤྱིར་བཏང་རྒྱལ་ཁབ་སུ་འདྲ་ཡིན་པ་ན་དང་པོ་ཐོག་མར་ཁོ་རང་ཚོ་གི་རྒྱལ་ཁབ་སོ་སོ་གི་ག་རེ་ཟེར་གོ་རེད་ཁེ་ཕན་དེ་གཙོ་བོ་ད་ལྟའི་ལོ་ཨེ་ནས་ཁོ་ཚོ་བཙན་གྱིར་བ་ལ་དེ་ཡིན་དུས་ཙང་ནས་ཨེ་ནས་འདི་ཡིས་ད་དཔེར་ན་དེ་སྔོན་གྱི་ང་ཚོ་ཅིག་གི་གཞུང་འཛིན་ཚོགས་པ་ཡིན་པ་ཨེ་ན་དེ་འདྲ Liberal གུ་ཡངས་ཚོགས་པ་འདྲ་བོ་བྱས་ན་རྒྱ་ནག་ཐོག་ལ་དེའི་ལངས་ཕྱོགས་དང་མ་སོང་འཁྲབ་པོ་སིམ་ད་ཉེ་དེ་འདྲའི་གི་ཁོ་ཚོ་ཚོགས་པ་ཆགས་བསྡད་ཡོད་རེད་ད་ད་ལྟ་ངལ་རྩོལ་ཚོགས་པ་ད་གཞུང་འཛིན་ནས་ཚུར་ལ་ཕལ་ཆེར་ན་ལོ་ཕྱེད་གཅིག། ད་ལྟ་འགྲོ་མ་འགྲོ་འདྲ་བོ་ཞིག་ཡོད་རེད་དེ་ཡིན་སྟབས་ཁོ་རང་ཚོ་ཡང་གཅིག་ཚོང་གི་ཐོག་ནས་རྒྱ་ནག་དང་གཅིག་འབྲེལ་བ་བྱེད་ཡ་དང་འདི་ཚོ་ཡར་རྒྱས་བཏང་ཡ་དང་དེ་འདྲས་གནང་བསྡད་ཀྱི་འདུག་ག་ལ་དེ་ཡིན་དུས་ད་ང་ཚོ་གི་ད་ཁོ་ཚོ་ད་ལྟ་གཅིག་གཞུང་འཛིན་གསར་པ་དེ་གི་ཚོང་དང་དེ་འདྲས་རྒྱ་ནག་ལ་ངས་བཏང་གི་ཡོད་རེད་དེ་ཡིན་ནས་ཁོ་ཚོ་གི་ཡང་གཅིག་ལངས་ཕྱོགས་འདྲ་བོ་གཅིག་དེ་ཨ་ནི་གཅིག་རྒྱ་ནག་རེད་དེ་ག་ནང་བཞིན་ད་རྒྱལ་སྤྱི་ནང་ལ་ག་པར་ཡིན་ནའང་འགྲོ་མིའི་ཐོབ་ཐང་ལ་བརྡབ་གསིག་དེ་འདྲ་བཏང་གི་ཡིན་པ་ན་དེ་ལ་ཁོ་ཚོ་གིས་གཅིག་ག་རེ་ཟེར་གོ་རེད་ལངས་ཕྱོགས་བརྟན་པོ་ཡོད་པ་དང་དེ་ལ་ཨེ་ནས་གཅིག་ག་པར་ཡོད་པས་ནས་དེ་ལ་འགྲོ་མིའི་ཐོབ་ཐང་ལ་ཁོ་ཚོ་རྒྱབ་སྐྱོར་བྱེད་དགོས་ཡ་དེ་ཁོ་ཚོ་ཡང་གལ་ཆེན་པོ་ཅིག་རྩིས་གནང་གི་འདུག་ལ་དེ་ཡིན་དུས་ཙང་ནས་ང་ཚོས་ཀྱི་ད་ཁོ་ཚོ་གཞུང་གི་གསར་པ་དང་ག་པར་ག་འདྲའི་ཕེབས་པས་ནས་སོ་སོ་གི་ལངས་ཕྱོགས་དང་ད་ལྟ་ཅིག་ལྟ་གྲུབ་དང་མ་འདྲ་མ་འདྲ་ཡོད་པས་ནས་དེའི་ནང་ལོགས་ལ་ཡང་ཅིག་ཁོ་ཚོ་གི་ལངས་ཕྱོགས་དང་ལྟ་གྲུབ་ང་རང་ཚོ་ལ་མཐུན་པ་ག་རེ་འདུག་དེ་ལ་གནས་སྟངས་བལྟས་ནས་ང་ཚོ།

དགུ་བཅུ་བཞི་པའི་ཆེད་ཕེབས་གནང་བཞག་པ་ལ་བརྟེན་དུ་འདི་གའི་སྤྱི་འཐུས་རྩ་ནས་ང་ཚོ་འདས་པའི་མང་ཚོགས་ལ་གཅིག་པུའི་དགོངས་ཕྱོགས་དེ་ཕེབས་འདུག་རྩ་ནས་བོད་དོན་ཐོག་རེད་དེ་འདྲ་ལ་དོ་སྣང་དང་དེ་འདྲ་ཤུགས་ཆེན་པོ་ཡོད་རེད་ལྷག་པར་དུ་ང་ཚོ་ཆོས་ཚོགས་ཁག་དེ་འདྲའི་མང་པོ་ཡོད་རེད་ཨོ་སྟྲེ་ལི་ཡའི་མང་ཚོགས་ཀྱི་ནང་ལོགས་ལ།

ཡང་ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་ནང། རྒྱལ་སྤྱིའི་དབུ་མའི་ལམ་གྱི་མི་མང་ལས་འགུལ་ཁང་གིས། ཉེ་ཆར་ཡུ་རོབ་ཁུལ་དབུ་མའི་ལམ་དང་འབྲེལ་བའི་ལས་འགུལ་སྤེལ་ཕྱོགས་དང་འབྲེལ་བའི་སྐོར་ལས་འགུལ་ཁང་དེ་ཉིད་ཀྱི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་དང་ལྷན་དུ། འདི་གའི་ལས་བྱེད་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
དེ་རིང་ང་ཚོས་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་དེའི་ནང་ལ་ཡ་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་བྱས་པའི་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་དང་ལྷན་དུ་ཞུ་ཡས་ཡིན། དགེ་བཤེས་བློ་བཟང་ཆོས་འཕེལ་ལགས་ཉེ་ཆར་ཟླ་བ་གཅིག་ཡུ་རོབ་ཏུ་དབུ་མའི་རྒྱལ་སྤྱིའི་དབུ་མའི་ལམ་ལས་འགུལ་ཁང་གི་ལས་གཞི་དང་འབྲེལ་བའི་ཐོག་ནས་ཕྱོགས་བསྐྱོད་ཕེབས་ཡོད་པ་རེད། དགེ་བཤེས་ལགས་ད་ལྟ་ཁ་པར་བརྒྱུད་ནས་བཀའ་མོལ་གནང་གི་ཡོད། དགེ་བཤེས་ལགས་ང་ཚོའི་ལེ་ཚན་དེའི་ནང་ལ་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ།

ཟླ་བ་གཅིག་ཟེར་དུས་འདང་གི་མི་འདུག་ང་ཚོ་རྒྱལ་ཁབ་ཁ་ཤས་ཅིག་ལ་འགྲོ་ཐུབ་ཡོད་མ་རེད Visa དེ་ཆ་ཚང Schengen Visa རག་ཡོད་རེད་དེ་ད་གང་ལྟར་ང་ཚོ་བོད་པ་མང་ཤོས་ཀྱི་རྒྱལ་ཁབ་དྲུག་ཙམ་བདམས་ཟིན་པ་རེད་དེའི་ནང་ལ་ཕྱིན་ཡོད་རེད Belgium དང Holland རེད Spain རེད France རེད Italy རེད Switzerland རེད་འདི་འདྲ་བྱས་ནས་རྒྱལ་ཁབ་དྲུག་ཙམ་ནང་ལ་འགྲོ་ཡོད་རེད་ད་དེའི་དོན་དག་གཙོ་བོ་དེ་ག་རེ་ལབ་དུས་ནམ་རྒྱུན་གྱི་དེ་རེད་ད་དབུ་མའི་ལམ་གྱི་ཐོག་ལ

དུས་ཚོད་ཆ་ཚང་ཡོད་བ་དེ་འདྲས་བྱེད་ཆེད་དེ་ནི་ད་ལྟའི་ནང་བཞིན་གྱི་འདུ་འཛོམས་བྱེད་དུས་སྒོ་ཐོག་མ་མང་པོ་ཡོང་གི་མེད་དུས་དེའི་ནང་བཞིན་མི་སྒེར་བ། མཆོག་དམན་ཚང་མ་ལ་མི་མང་པོ་ཅིག་ལ་ཐུག་ཡ་དང་ཟུར་དུ་ཨ་ནི་ད་དབུ་མའི་ལམ་གྱི་ཐོག་ལ་འགྲེལ་བཤད་དང་ཕར་ཚུར་གོ་རྟོགས་སྤེལ་ཡ་དང་སྐད་ཆ་བཤད་ཡ་དེ་ཚོ་རེད་དེ་དང་མཉམ་དུ་སྦེལ་ཇམ་དང་ཧྥ་རན་སི་སུད་སི་གསུམ་བཅས་དེ་བོད་པ་མང་ཤོས་ཡིན་ཙང་དེ་གསུམ་ནང་ལ་རྒྱལ་སྤྱི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ས་གནས་རྒྱུན་ལས་འཛུགས་ཡག་གི་འཆར་གཞི་ཅིག་ཡོད་རེད་ད་ལས་ཀ་གཙོ་བོ་དེ་དེའི་ཐོག་ལ་འགྲོ་ཡོད་རེད། ལགས་སོ།

ད་མི་རབས་རྒན་པ་དང་གཞོན་སྐྱེས་ཟུང་འབྲེལ་འདྲ་པོ་ཅིག་རེད་ད་མི་རབས་རྒན་པ་ཟེར་ན་སྦེལ་ཇམ་ལ་ཕལ་ཆེར་ད་ཚང་མ་རུ་རྗེས་གཞོན་གཅིག་ཆགས་སོང་བ་དེ་གཞོན་སྐྱེས་རེད་བ་ད་ལོ་བཞི་བཅུ་ལྔ་བཅུ་སུམ་བཅུའི་ནང་ལ་ཡོད་རྒྱུ་རྐྱང་རྐྱང་གཅིག་དེ་ནི་ས་གཞི་ཨམ་པ་ཤ་སྟག་རུ་གཅིག་བྱུང་སོང་བ་དེ་དཔེ་མི་སྲིད་ཡག་པོ་བྱུང་སོང་བསམ་གི་ཡོད་དེ་ནི་ང་རང་དང་སྤྱི་ཚོགས་ནང་ལ་གང་འཚམ་གྱི་གནས་ཡོད་ཀྱི་མི་སྣ་དང་མཁྱེན་རྒྱ་ཆེན་པོ་དང་དེ་འདྲས་ཀྱི་མང་པོ་ཅིག་རྒྱུན་ལས་ནང་ལ་ཡོད་ཟེར་ནས་དེ་ཅིག་ཞུས་ཡིན།
ལགས་སོ། ད་ལྟ་ང་ཚོ་དབུས་བོད་མིའི་སྒྲིག་འཛུགས་ཀྱི

ཆོས་དང་རིག་གཞུང་དང་ང་རང་གི་ཡུལ་སྲོལ་གོམས་གཤིས་ལ་སོགས་པ། བོད་མི་རིགས་ཀྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཆ་ཚང་ཅིག་བདག་སྐྱོང་བྱས་དང་འཕེལ་རྒྱས་བཏང་ཡག་གི་གནས་བབ་དེ་ཆ་ཚང་ཅིག་ང་རང་ཚོ་བོད་པ་ལ་ཡོད་པ། དེ་ནང་བཞིན་གྱི་ཆོལ་ཁ་གསུམ་ཚང་མ་གཅིག་ཏུ་འདྲེས་པའི་འཛིན་སྐྱོང་གཅིག་གི་འོག་ལ་ཡོད་པ། དེ་འདྲའི་གཅིག་ང་ཚོའི་རྡོག་རྡོག་ཟེར་གྱི་རེད་ཟེར་ད་ལྟའི་ཁེ་ཕན་ག་རེ་ཡོད་རེད་ཟེར་དུས་ང་རང་ཚོས་ད་ལྟ་ཛ་དྲག་དེ་ག་རེ་ཆགས་དགོས་རེད་ལ་རེད་བོད་ནང་ལ་རྒྱ་ནག་གི་སྲིད་ཇུས་དམིགས་ཡུལ་རིགས་ངན་པ་ཅིག་གི་ཐོག་ནས་དབང་སྒྱུར་གྱི་ཐོག་ནས་སྐད་ཡིག་དང་ཆོས་ལ་སོགས་པ་མི་རིགས་ཀྱི་ངོ་བོ་བརླག་ཡག་གི། ལག་ལེན་འགྲོ་དང་འགྲོ་བཞིན་པ་ཧ་ཅང་ཛ་དྲག་གི་གནས་བབ་ཀྱི་དོན་དག་ཆགས་བསྡད་པ་རེད་དེ་ནང་བཞིན་གྱི་ཕྱིའི་རྒྱལ་ཁབ་གཞན་ནི་ང་ཚོ་ཁོར་ཡུག་གི་དབང་གིས་མི་རིགས་ཀྱི་ངོ་བོ་དང་སྐད་ཡིག་ལ་སོགས་པ་བསམ་བློ་དང་ཁོར་ཡུག་ཚང་མ་ནས་བརླག་འགྲོ་གི་ཡོད་ཙང་དེ་འདྲའི་གི་ཛ་དྲག་ཡོངས་རྫོགས་དེ་དུས་ཚོད་ཉུང་ཉུང་ཅིག་གི་ནང་ལ་སྐྱོབ་ཐུབ་ཡག་གི་རེ་བ་ཡོད་རེད་ཁེ་ཕན་ཆེ་ཤོས་དེ་དབུ་མའི་ལམ་གི་ཐོག་ལ་དེ་རེད་ཟེར་ནས་དེ་ཅིག་ཞུ་ཞུ་འདོད་ཡོང་གི་འདུག་ན་གཞོན་དེ་འདྲའི་དྲི་བ་དེ་འདྲ་མང་པོ་སླེབས་ཀྱི་འདུག་ལ་གཅིག་དེ་རེད་གཉིས་ནས་དབུ་མའི་ལམ་གི་སྲིད་བྱུས་ལ་དང་བ་ལས་དེ་གལ་ཆེན་པོ་རེད་དང་བ་དང་ཡིད་ཆེས་དེ་གང་ཡིན་ཟེར་ན། འདི་གའི་མི་རིགས་དང་རིག་གཞུང་གཉིས་ཀ་སམ་འདི་ནི་སྐྱོབ་ན་འདི་གའི་སྐྱོབ་ཡག་མ་གཏོགས་གཞན་དཀའ་ལས་ཁག་པོ་ཡིན་པ་དེ་ཕལ་ཆེར་གནས་ལུགས་མང་པོ་ཞིག་གི་ཐོག་ནས་བལྟས་ན་ཧ་ཅང་གསལ་བོ་རེད་ད་ཡིན་ན་མཁྱེན་རྟོགས་མེད་པ་ཡིན་ན་དབུ་མའི་ལམ་གྱི་ཐོག་ལ་ཡིད་ཆེས་དང་དང་བ་ལས་དེ་ཀོ་ཡོང་གི་མ་རེད་བ་དེ་འདྲས་ཡིན་དུས་དབུ་མའི་ལམ་གྱི་ཤེས་རྟོགས་དང་བརྒྱུད་རིམ་དང་འདི་ཀོ་ལྟ་གྲུབ་གི་ངོ་བོ་ཅིག་ཡིན་དུས་འདི་ཡིན་གཅིག་མིན་གཅིག་སློབ་སྦྱོང་བྱས་དང་ཤེས་རྟོགས་ཡོད་བ་དེ་གལ་ཆེན་པོ་རེད་ལ་ཁེ་ཕན་དེ་འདི་ནས་རེད་ཟེར་ནས་ད་གང་ལྟར་མི་རིགས་རིག་གནས་དུས་བབ་ཛ་དྲག་འདི་ལས་སྐྱོབ་ཡག་ལ་དབུ་མའི་ལམ་གྱི་སྲིད་བྱུས་དེ་ཡག་ཤོས་རེད།

དེ་ལངས་ཕྱོགས་གཙོ་བོ་ནི་དེ་དབུ་མའི་ལམ་དང་རང་བཙན་གཉིས་བྱས་བསྡད་རེད། ཚོགས་གཙོ་གིས་དེ་དགོངས་པ་ཡིན་ན། ད་གཞུང་འབྲེལ་ཕྱོགས་བསྐྱོད་ཕེབས་པའི་སྐབས་ལ་ཡང་ཡུ་རོབ་རེད་ཨ་རི་རེད་ད་ག་པར་ཕེབས་ཡིན་ནའང། རང་བཙན་རྩོད་ནས་ཀྱི་བོད་རིགས་མང་པོ་ཅིག་རེད། དེ་ཚོ་མཉམ་དུ་ཡང་གོ་བསྡུར་བྱས་བྱས། ཕྱོགས་གཉིས་ཆ་གིས་ཡང། ལྟ་བ་ལངས་ཕྱོགས་ལོགས་ཀ་ཡིན་ན་ཡང་ནུས་པ་མཉམ་སྤུངས་ཀྱི་ཐོག་ནས་ལས་འགུལ་སྤེལ་ཡ་དེ་འདྲ་ཞིག་ཟེར་གྱི་ཡོད་ན། ད་དེ་འདྲའི་རེད་ལྟ་བ་མ་འདྲ་གཉིས་སེ་འདུག་རྡོག་རྡོག་བཤད་ན། རང་བཙན་གྱི་འཐབ་རྩོད་ཡིན་ན་རེད་དེ་འདྲ་དབུ་མའི་ལམ་གྱི་འཐབ་རྩོད་ཡིན་ན་རེད་གང་འདི་ཀོ་ལྟ་བ་ལངས་ཕྱོགས་མ་འདྲ་གཉིས་མང་གཙོ་གྱི་བརྒྱུད་རིམ་ནང་ལ་ཡོང་ཆོག་གི་རེད་ལྟ་བ་སྣ་མང་ཡོང་ཡ་དེ་མང་གཙོ་གྱི་ཁྱད་ཆོས་ཡིན་གྱི་རེད་བསམ་གྱི་ཡོད་དེ་ཡིན་དུས་ད་ག་དུས་ཡིན་ན་ང་དེ་བསམ་གྱི་ཡོད་རང་བཙན་འཐབ་རྩོད་པ་དང་དབུ་མའི་ལམ་གྱི་ཐོག་ནས་མི་རིགས་ཀྱི་མདུན་ལམ་དང་འཐབ་རྩོད་པ་བཅས་གཉིས་གཉིས་ཆ་པོ་མི་རིགས་ཀྱི་འཐབ་རྩོད་པ་ཡང་དག་པ་ཅིག་དང་རྣལ་མ་ཅིག་ཡིན་ན་ཐབས་ལམ་ག་རེའི་ཐོག་ལ་འགྲོ་ཡ་ན་མི་རིགས་དང་རིག་གཞུང། གང་ལྟར་བོད་ལ་ཕན་པ་ཅིག་ཡོང་གི་རེད་བསམ་ཡོད་ན་དེ་འདུ་ཤེས་དེ་ཤུགས་ཆེན་པོ་ཡོད་དག་རག་དགོས་ཀྱི་ཡོད་རེད་དེ་ནས་ད་གང་ལྟར་རང་བཙན་འཐབ་རྩོད་པ་དང་དབུ་མའི་འཐབ་རྩོད་པའི་རྣམ་པ་དེ་ཁྱེར་ནས་ཡང་གང་ཟག་བྱེ་བྲག་པ་སོ་སོའི་ནང་དུ་གཏམ་ཚུལ་ལ་དེ་འདྲ་ཡོང་ཆོག་གི་རེད་ཡོང་གི་ཡོད་རེད་འཛམ་བུ་གླིང་ལ་ཡོང་གི་རེད་ག་དུས་ནས་ཡོང་གི་རེད་དེ་དེ་རིགས་དེའང་མི་མང་གིས་གཟབ་ནན་བྱེད་ཡ་རེད་མ་གཏོགས་དབུ་མའི་ལམ་ཡིན་ཟེར་ནས་གཏམ་ཚུལ་པ་ཅིག་གི་ལས་ཀ་བྱས་དེ་ནས་ཡོང་སྲིད་ཀྱི་རེད་དེ་འདྲའི་ལས་པ་ཡིན་ན་ཡང་ཁོ་སྤྱི་ཚོགས་ལ་ཕན་གི་མ་རེད་བ་དེ་ནང་བཞིན་གྱི་རང་བཙན་འཐབ་རྩོད་པ་ཡིན་ཟེར་ནས་ཡང་དེ་འདྲའི་གི་རྣམ་པ་གི་ཐོག་ནས་ཡང་གི་གཏམ་ཚུལ་རེ་ཞིག་ག་གི་ཐོག་ནས་ལས་ན་ཁོ་ག་རེ་ཡིན་ན།

དེ་ཡིན་གཅིག་མིན་གཅིག་མཉམ་གནས་བྱས་ནས་གཅིག་གིས་གཅིག་ལ་སྐད་ཆ་བཤད་ནས་བསམ་བློ་བརྗེ་རེས་བྱས་དེ་གལ་ཆེན་པོ་ཡོད་རེད་ཕྱོགས་ཡོངས་རྫོགས་ལ་ཕན་གི་རེད་ལ་ང་གང་ལྟར་སྐབས་ལྔ་བ་དང་དྲུག་པ་གི་ཚོགས་གཙོ་བྱས་ནས་ད་དྲུག་པའི་ཚོགས་གཙོ་དེ་ལོ་གཉིས་ཡོད་རེད་དེ་ད་ལྟ་བར་དུ་དེ་འདྲས་བྱས་ནས་འགྲོ་ཡོད་ལ་མ་འོངས་པ་ལོ་གཉིས་དེ་དེ་འདྲས་བྱས་ནས་འགྲོ་ཡག་གི་བསམ་བློ་ཡོད་དེ་འགྲོ་བ་ཡིན་ན་སོ་སོས་གང་བྱས་པ་དེ་གང་ཅི་སྤྱི་ཚོགས་དང་མི་རིགས་ལ་ཕན་པ་ཅིག་མ་གཏོགས་ཡོང་དགོས་མི་འདུག་དེ་གནད་འགག་ཆེན་པོར་བརྩི་གི་ཡོད། ཨཱ་ནི་ད་ལྟ་ཡུ་རོབ་ལ་ཡང་ད་ལན་ཚོགས་གཙོ་ཕེབས་པའི་སྐབས་ལ་ཡང་གཅིག་པོ་རེད་བཞག་ད་མི་སྒེར་གཅིག་ད་ལྟ་ཚོགས་པ་དེ་འདྲས་གཅིག་གིས་ཨཱ་ནི་ཡང་འགན་འཁྱེར་བྱས་ཕར་འགྲོ་བའི་སྐབས་ལ་ཡང་དཀའ་ལས་མང་ཤོས་ཤིག་ག་རེ་འཕྲད་ཡིན་ན། དཀའ་ལས་མང་ཤོས་ལབ་ན་དེ་རེད་ད་གང་ལྟར་སྒེར་གཅིག་ལབ་ན་རེད་ད་རེས་ང་ཡང་འགྲོ་ཡག་བསྡད་དེ་ང་ཚོའི་ཚོགས་གཞོན་དང་ང་གཉིས་མཉམ་དུ་བི་ཟ་ཅིག་ཞུས་ཡོད་རེད་ད་མགྲོན་ཤོག་དེ་ངའི་གྲོགས་པོ་བླ་མ་ཅིག་གིས་བཏང་ཡོད་རེད་བླ་མ་ཤུགས་ཆེན་པོ་རེད་དེ་འདྲས་ཅིག་གིས་བཏང་ཡོད་རེད་དེ་བྱས་ནས་ཚོགས་གཞོན་དང་ང་གཉིས་མཉམ་དུ་འགྲོ་ཡག་གི་འཆར་གཞི་དེ་ང་ཚོ་བི་ཟ་ཞུས་ཡོད་རེད་དེ་ཚོགས་གཞོན་ལ་ད་ལྟ་བི་ཟ་རག་ཡོད་མ་རེད་དེ་བྱེད་དུས་མི་གཅིག་པོ་ཡིན་པའི་དཀའ་ངལ་ཟེར་ནས་དམིགས་བསལ་ད་དེ་འདྲས་འགྲོ་རྒྱུ་རེད་ད་ཡིན་ན་དགོས་མི་གཉིས་ལབ་ན་ཡང་ཕུན་སུམ་ཚོགས་པ་ཅིག་ཡང་ཕྱོགས་ཡོངས་ནས་ཅིག་ཡོང་གི་རེད་བ་མ་གཏོགས་ཡང་མི་གཅིག་པོ་ཡིན་པའི་ཆ་ནས

ད་ལྟ་ཡང་དཔེ་དང་མ་འདང་ཡང་དུས་ཚོད་ཀྱི་མ་འདང་ཡང་འགྲོ་སོང་དང་ཡང་དེ་ཚོ་ལ་ཡང་རག་ལས་རོགས་ག་ས་གོ་བ་འགྲོ་དགོས་འདུག་གང་ཅི་མི་མང་ལ་གོ་རྟོགས་སྤེལ་ཡ་དེ་བརྒྱུད་ལམ་སྣ་ཚོགས་ཅིག་གི་ཐོག་ནས་ཡོང་དགོས་ཡ་དེ་གནད་འགག་ཆེན་པོ་ཅིག་ད་ལྟ་ཡང་ནུས་ཤུགས་རྒྱག་དགོས་ཀྱི་འདུག་བསམ་ཡ་ཅིག་དང་དེ་ནས་ང་ཚོས་ད་ལྟ་རྩོམ་ཡིག་འགྲན་བསྡུར་སྤྱི་རྒྱུགས་ཀྱི་ཐོག་ལ་དཔྱད་རྩོམ་གྱི་ཐོག་ལ་རྩོམ་ཡིག་འགྲན་བསྡུར་ཤུགས་ཆེན་པོ་ཅིག་དབུ་མའི་ལམ་གྱི་བརྗོད་གཞིའི་ཐོག་ལ་འདོན་འགྲོ་ཡ་རེད་དེ་རྩོམ་ཡིག་ཆ་ཚང་ཅིག་ད་ལྟའི་ཆ་ལ་སླེབས་བསྡད་ཡོད་དེ་འདི་གི་རིགས་དེ་ཡང་ད་ལྟ་མང་རུ་གཏང་དགོས་ཡ་དེ་གནད་འགག་ཆེན་པོ་ཅིག་མཐོང་བསྡད་ཀྱི་ཡོད། ལགས་སོ། ཡིན་ན་མ་འོངས་པར་ཡང་དམིགས་བསལ་ལས་བྱ་དང་འབྲེལ་ཡོད་ན་ད་ལྟ་ལས་ལ་ཉེ་བས། ཨ་འདི་རེད་མ་འོངས་པ་ང་ཚོས་སྤྱི་ཟླ་དགུ་པའི་ཚེས་བཅོ་བརྒྱད་ལ་དབུ་མའི་ལམ་གྱི་ཉིན་མོ་ཟེར་དེ་ཁེལ་གྱི་ཡོད་རེད་དེ་དང་སྟབས་བསྟུན་ནས་རྒྱལ་སྤྱི་དབུ་མའི་ལམ་མི་དམངས་ལས་འགུལ་ཁང། འདི་དབུ་མའི་ལམ་མི་དམངས་ལས་འགུལ་ཁང་དེ་འགོ་བཙུགས་ནས་ལོ་བཅོ་ལྔ་འཁོར་ཡག་དུས་དེ་དུས་དྲན་ཤུགས་ཆེན་པོ་ཅིག་ང་ཚོས་མཛད་སྒོ་ཅིག་འཚོགས་ཡག་གི་འཆར་གཞི་ཡོད་དེའི་ཐོག་ལ་དབུ་མའི་ལམ་གྱི་ཐོག་ལ་བགྲོ་གླེང་དང་རྒྱང་བཤད་ཀྱི་རྣམ་པ་ཡོད་པ། ཚོགས་འདུ་དང་ད་གྲོས་ཆོད་ཀྱི་རྣམ་པ་ཡོད་པ། དེ་ནང་བཞིན་གྱི་འགན་འཛིན་ལྷན་ཚོགས་ཀྱི་དེ་ལ་ཁེལ་གྱི་ཡོད་དེ་འདྲའི་གི། ཤུགས་ཆེན་པོ་གཅིག་ད་ལས་འགུལ་གྱི་རྣམ་པ་བྱས་ནས་འགྲོ་ཡག་གི་འཆར་གཞི་ཉེ་ཆར་དང་གཙོ་བོ་འདི་འདྲའི་ཅིག་ལས་བསྡད་ཡོད་དེ་ནང་བཞིན་གྱི་ད་དབུ་མའི་ལམ་གྱི་ཐོག་ལ་བགྲོ་གླེང་དང་གཏམ་བཤད་ལ་སོགས་པ་དག་ད་ལྟ་ང་ཚོས་རྣམ་པ་མ་འདྲ་བའི་ཐོག་ནས་མང་པོ་ཅིག་བྱེད་དགོས་ཀྱི་འདུག་བསམ་ཡག་དེ་འདྲས་ཀྱི་ངང་དུ་བང་བསྒྲིགས་བསྡད་ཀྱི་ཡོད། ལགས་སོ་དེ་ནས་དབུ་མའི་ལམ་གྱི་ཉིན་མོ་ཟེར་དེ

བཀའ་ཤག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་ཚོགས་ཆུང་གི་ཚོགས་པའི་གཞུང་འབྲེལ་གྱི་གསུང་བཤད་གནང་ཡ་ལ་སོགས་པ་དེ་ནས་མཛད་རིམ་མང་པོ་ཅིག་འགྲོ་ཡོད་རེད་འཛམ་བུ་གླིང་སྒང་ལ་རྒྱ་ཁྱབ་དོན་གནང་དྲིལ་བསྒྲགས་གནང་ཡ་ལ་སོགས་པ་འགྲོ་ཡོད་རེད་དེ་ནང་བཞིན་གྱི་ད་གཙོ་བོ་གཙོ་བོ་དེ་དབུ་མའི་ལམ་གྱི་ཉིན་མོ་ཟེར་ཏེ་དེ་བརྒྱུད་རིམ་ཆ་ཚང་གི་ཕྱིན་པའི་ཐོག་ནས་དགུ་བཅུ་གོ་བདུན་གྱི་ཟླ་བ་དགུའི་ཚེས་བཅོ་བརྒྱད་ཉིན་མོ་དེ་གང་ལྟར་ལོ་གཅིག་གི་སྔོན་ལ་ད་དགུ་བཅུ་གོ་དྲུག་ནས་གོ་བདུན་བར་དེར་བ་མི་མང་རང་བཞིན་གྱི་ཐོག་ནས་མང་མོས་བསྡུ་བྱས་ཡོད་རེད་སྐབས་དེ་དུས་རང་བཙན་གཙང་མ་དང་རང་ཐག་རང་གཅོད།

ད་ལྟ་བར་དུ་ཡང་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ངོས་ནས། མི་མང་ལ་གོ་རྟོགས་རེད། ག་ཚོད་རེད། ཟབ་སྦྱོང་འཚོགས་ཡ་རེད་ཚོགས་འདུ་བསྐོང་ཡ་རེད་རྩོམ་ཡིག་གོ་སྒྲིག་ཞུ་ཡ་རེད་དེ་ནས་མང་པོ་ལས་འགུལ་མང་པོ་ཅིག་སྤེལ་ཤག། ཚོགས་གཙོ་གིས་ད་ལྟ། ད་ཉིས་སྟོང་བཅོ་བརྒྱད་བར་དུ་ཕར་ཕྱིར་ལྟ་བལྟས་པ་ཡིན་ན། ལས་འགུལ་དང་ད་ལས་འགུལ་སྤེལ་སྐྱོང་གནང་ཡ། དོན་ཕན་ལྡན་པ་ལབ་དགོས་རེད་ད་དེ་ལ་ཡ། ཕན་ཐོགས་ཆེ་ཤོས་དང་ཤུགས་རྐྱེན་ཆེ་ཤོས་ཅིག་ག་རེ། ག་རེ་བརྒྱུད་ནས་ཐེབས་པ་རེད་དགོངས་ཀྱི་གནང།

ཤུགས་རྐྱེན་ཆེ་ཤོས་ཀྱི་དེ་མཐོང་གི་དེ་ནས་ང་ཚོས་བརྙན་ཐུང་ཐུང་ཐུང་དེ་འདྲ་བཟོ་གི་ཡོད་རེད་དེ་ལྟར documentary བཟོ་གི་ཡོད་རེད་དེ། Instagram ད་ལྟ་བརྙན་ཐུང་དེ་འདྲ་གི་ཐོག་ནས་གཏམ་བཤད་བྱས་ལ་སོགས་པ་དེ་ཚོ་དབུ་མའི་ལམ་རང་གི་ཐོག་ལ་འདི་བྱེད་ཀྱི་ཡོད་རེད། དེ་ཚོ་དེ་ཤུགས་རྐྱེན་ཡག་པོ་ཐེབས་ཀྱི་འདུག་ན་གཞོན་མི་ནང་ལ་དེ་ནས་གཙོ་བོ་གཙོ་བོ་དེ་སྤྱི་ཚོགས་ནང་ལ་དངོས་གནས་དྲང་གནས་ལོ་གཞོན་གཞོན་ཡིན་ན་རེད་སློབ་གྲྭའི་ཕྲུ་གུ་དང་རྒན་གཞོན་སུ་ཡིན་ན་ད་རྒན་པ་ཨོ་ཟེར་རེད་སྤྱི་ཡོངས་ཀྱི་བོ་གཏན་ཚིགས་ལས་དེ་རང་ཚིགས་ལས་དེ་ཤུགས་ཆེན་པོ་རེད་བ། དད་པ་ལས་དེ་ཤུགས་ཆེན་པོ་རེད་ཡིན་ན་ན་གཞོན་གི་ཐོག་ལ་དངོས་སུ་འདི་ནི་དབུ་མའི་ལམ་རང་གི་ཐོག་ལ་བརྡར་ཤ་བཅད་ནས་ཁོ་རང་པའི་གཞུང་ལུགས་ཀྱི་རྒྱབ་ལྗོངས་ཡོད་པ་དང་གངས་སྐྱིད་ཁུ་ཁེ་ཕན་ཡོད་པ་ད་གིན་གོང་ལ་ཞུས་པ་ནང་བཞིན་པའི་འདི་འདྲའི་ཆེ་གཅིག་དང་གཉིས་གཅིག་ནས་རབ་བཀྲ་བཏང་ཡག་གི་དུས་ཚོད་མང་པོ་ཅིག་གླེང་དགོས་ཡ་དེ་ནས་འགྲོ་ན་འདུ་འཛོམས་ཆེན་པོ་ཆེན་པོ་མ་ཡིན་པ་ཅིག་ནི་ད་རེས་ང་ཡོ་རོབ་ནང་ལ་འགྲོ་དུས་དག་རང་རེད་ལ་རྒྱ་གར་ནང་ལ་དག་རང་རེད་འགྲོ་ན་ཆེན་པོ་དེ་ཆེན་པོ་རེད་གཅིག་རེད་དེ་ལྟར་གང་ལྟར་ང་ཡོ་རོབ་ལ་འགྲོ་དུས་ཟླ་བ་གཅིག་དེ་ཧ་ལམ་ཞོགས་ཀས་ནས་དགོང་དག

ཁྱབ་བརྡལ་བ་དེ་འདྲའི་ཆགས་བསྡད་ཤག། ཡང་མ་འོངས་པ་ཡང་ཚོགས་འདུ་དེ་འདྲའི་བསྐོང་ཡག་གི་འཆར་གཞི་འདྲ་དེ་འདྲ་ཡོད་ན། ལགས་སོ་ལགས་སོ་དེ་ཡོད་ཡོད་པ་རེད་དེ་ང་ཚོ་གི་རྩ་བའི་ཐག་གཅོད་དེ་དེ་འདྲའི་བྱས་ཡིན་ད་ལྟ་ཉིས་སྟོང་བཅོ་བརྒྱད་ནས་འགོ་ཚུགས་ནས་ལོ་རྟག་པར་ད་ཉིས་སྟོང་བཅོ་བརྒྱད་ནས་ང་ཚོ་ཐེངས་མ་གཉིས་རེ་གཅིག་གཉིས་རེ་གཅིག་ཚོགས་ནས་དེའི་རྗེས་ལ་རྒྱ་ནག་གི་ད་ལྟ COVID nineteen ལས་རྒྱ་ནག་གི་ན་ཚ་གི་རྐྱེན་པས་འཚོགས་ཐུབ་ཡོད་མ་རེད་དེའི་ན་ཚ་དེ་དྲག་ནས་ང་ཚོ་སྐབས་དྲུག་པའི་སྐབས་ལ་ཟླ་གཉིས་ང་ཚོ་ཐེངས་དང་པོ་དེ་འཚོགས་ཡོད་རེད་ལོ་རེ་རེ་ལ་གཅིག་འཚོགས་ཡོད་ད་ང་ཚོ། ཐག་གཅོད་ཟིན་པ་རེད། གང་ལྟར་དེ་ལོ་གཅིག་ལ་གཅིག་དང་ཨ་ཅང་ཅང་དེ་དག་མ་འོངས་པ་ལ་དཔལ་འབྱོར་དང་གནས་བབ་དང་འདི་འདྲ་གི་ཕྱོགས་ནས། འཁོར་བ་འདིའི་ནང་ལ་བསམ་ཚུལ་དེ་འདྲ་སླེབས་འདུག་ལོ་གཅིག་ལ་གཉིས་གསུམ་དེ་འདྲའི་ཚོགས་ན་འགྲིག་གི་མ་རེད་བས་ཚོགས་ཐུབ་ན་ཡག་པོ་འདུག་ནས་བསམ་ཚུལ་སླེབས་ཀྱི་འདུག་ལ་གསུམ་དང་ག་འདྲ་ཡིན་ན་ད་གཉིས་འདྲ་ཅིག་དེ་ཚོགས་ཐུབ་ཡག་གི་རེ་བ་རྒྱག་གི་ཡོད། ལགས་སོ།
ལྷག་པར་དུ་ད་རྒྱ་གར་ནང་གཅིག་པོ་མིན་པ་བྱས།

ད་ལྟ་གི་བསམ་བློ་ཅིག་ག་རེ་ཡོད་ལབ་ན་ཡུ་རོབ་ནང་ལ་ད་ང་ཚོ་ས་གནས་རྒྱུན་ལས་ཆེ་ཁག་དེ་གི་སྦེལ་ཇམ་དང་སུའི་སི་ཧྥ་རན་སི་གསུམ་ཆ་ལ་བཙུགས་ཚར་རེད་ཨ་རི་ལ་ད་ལྟ་ནིའུ་ཡོག་ལ་ང་རང་གི་ས་གནས་རྒྱུན་ལས་ཡོད་རེད་དེ་ནང་བཞིན་གི་ང་ཚོའི་བཙུགས་ཡོད་མ་རེད་དེ Youth for དབུ་མའི་ལམ་ནི་ནི་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཁྱབ་ཁོངས་མ་རེད་དེ་མི་ནི་སོ་ཊ་ལ་དབུ་མའི་ལམ་དེ་ཟེར་ནི་མཐུན་ཚོགས་ལ་དེ་ཁོ་རང་ཚོ་དཔེ་ཡག་པོ་དང་ཤུགས་ཆེན་པོ་ཞུ་ཡོད་རེད་དེ་འདྲ་ཡིན་ཙང་དེ་ཆ་ཚང་ལ་སྤྱི་ཡོངས་གི་འབྲེལ་བ་བྱས་ཀྱི་ནི་མ་འོངས་པ་དེ་འདྲས་གི་ཡུ་རོབ་སྤྱི་ཡོངས་ལ་འཚོགས་ཡ་དང་ཨ་རི་སྤྱི་ཡོངས་ལ་འཚོགས་ཡ་དེ་འདྲས་ཏན་ཏན་ཡོང་གི་རེད་བསམ་པའི་བསམ་བློ་ནང་ལ་དེ་འདྲས་ཅིག་འཁོར་བསྡད་གི་ཡོད།

དབུ་མའི་ལམ་གྱི་གཞོན་ནུ་མཐུན་ཚོགས་དེ་གཉིས་ཆར་གྱི་མཉམ་འབྲེལ་གྱི་ཐོག་ནས་གོ་སྒྲིག་བྱེད་རྒྱུ་རེད་ད་སྦྱིན་བདག་དེ་ལྟར་བྱེད་འབའ་རེད་དེ་ཉིས་སྟོང་བཅོ་བརྒྱད་ཀྱི་ཚོགས་ཆེན་སྐད་གྲགས་ཆེན་པོ་དེ་དེ་འཚོགས་ཡོད་རེད་ལ། ཁོང་ཚོ་མཉམ་དུ་ག་དུས་ནས་འབྲེལ་བ་ཡོད་ཡོད་པ་འགྲོ་རྒྱུ་ཡིན་དེ་བྱས་ནས་ད་མཉམ་འབྲེལ་མཉམ་འབྲེལ་ཕལ་ཆེར་སྤྱི་ཡོངས་ཀྱི་ཡོང་བསྡད་ཀྱི་ཡོད་རེད་ལ་འབྲེལ་བ་ཧ་ཅང་དམ་ཟབ་རེད་དེ་གལ་ཆེན་པོ་གཅིག་ལ་ཟེར་གྱི་ཡོད་ཁོང་ཚོ་ཧ་ཅང་གི་ཤུགས་ཆེན་པོ་རེད་ན་གཞོན་དང་ཤེས་ཡོན་པ་རྐྱང་རྐྱང་རེད་རྒྱུ་རེད་ཁོང་ཚོ་རྒྱུན་ལས་ནང་ན། ཧུ་ཧུ་ཧུ་ཧུ་ཡང་སྐབས་རེ་ང་ཚོ་ས་གནས་ཁག་ལ་ཡང། ད་ས་གནས་ཚོགས་པ་གཅིག་གི་ཡན་ལག་བཙུགས་སྐབས་ལ་ཡང། ས་གནས་བོད་རིགས་ཚོགས་པ་གཞན་པ་དེ་འདྲ་ཡོད་རེད་བ། ཡང་དེ་ཚོ་ལ་ཡང། ཡང་གར་སོ་རེད། འགའ་ཞིག་ཡང་དེ་ལ་ཡང་དགག་པ་རྒྱག་ཡ་ལ་སོགས་པ་དེ་འདྲའི་སྐབས་རེ་ཡོང་གི་འདུག་བ། དེ་འདྲའི་ཐོག་ལ་ཡང་ཚོགས་གཙོས་དངོས་གནས་གདོང་ལེན་ག་འདྲ་གནང་གི་ཡོད་ན། ད་གདོང་ལེན་ཟེར་ན་རེད་དེ་ཡི་དཀའ་ངལ་གྱི་སྐད་དགོས་ཀྱི་མཐོང་གི་མེད་ང་འདྲ་བྱས་ན་དེ་ཡི་བསམ་ཚུལ་རེ་ཟུང་ཡོང་གི་འདུག་མ་གཏོགས་མང་པོ་སྐད་མི་དགོས་སྤྱིར་བཏང་གི་ཁོ་ས་གནས་གཅིག་ལ་ལྷག་པར་དུ་དབུ་མའི་ལམ་མི་མང་ལས་འགུལ་ཁང་རེད་དེ་ཚོགས་པ་ཟེར་མཁན་མ་རེད་བ་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་ཟེར་ནས་དེ་འདྲ་གི་ལས་འགུལ་ཁང་གི་ལས་འགུལ་བའི་སྡེ་ཚན་ཅིག་བཙུགས་ཡག་ལ་བོད་ཀྱི་སྤྱི་ཚོགས་ལ་ཕན་པ་མ་གཏོགས་གནོད་ཡ་ལྡན་པའི་རྩ་བ་ཉིད་ནས་མ་རེད་སྤྱིར་བཏང་གི་ཚོགས་པ་དེ་འདྲ་གི་མ་རེད་དཔེར་ན་དབུ་མའི་ལམ་མི་མང་ལས་འགུལ་ཁང་དེ་དབུས་ས་ཚང་མ་རྒྱལ་བ་རིན་པོ་ཆེའི་བཀའ་སློབ་ལམ་སྟོན་གནང་བཞག་པ་དང་བོད་མིའི་སྒྲིག་འཛུགས་ཀྱི་དམངས་གཙོའི་ཐོག་ནས་ཐག་གཅོད་བྱས་བཞག་པའི་དབུ་མའི་ལམ་གྱི་སྲིད་བྱུས་རང་གི་ཐོག་ལ་ལས་ཀ་བྱེད་ཡ་དང་དེ་ལས་འགུལ་སྤེལ་ཡ་དང་བགྲོ་གླེང་གནང་ཡ་ལ་སོགས་པ་དང་དེ་འདྲའི་སྐྱབས་མགོན་རིན་པོ་ཆེ་མཛད་པ་འཕྲིན་ལས་ག་རེ་ཡིན་ན་ང་ཚོས་ལག་པ་འཆང་གི་རེད་དེ་མིན་གྱི་སྤྱི་ཚོགས་ཀྱི། གནས་སྟངས་ག་རེ་ཡིན་ན་དེ་ཡིས་ང་ཚོ་ལ་དམིགས་བསལ་གྱི་ལག་པ་འཆང་འགྲོ་མ་རེད་དེ་འདྲ་ཡིན་དུས་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་དབུ་ས་གང་ཡིན་ན་ག་ཚོད་འགྲོ་བ་ཡིན་ན་འདིའི་གནོད་པ་ཅིག་རྩ་བ་ཉིད་ནས་མཐོང་གི་མེད་ལ་ད་ལྟ་བློ་བཟང་བདེ་ལེགས་ལགས་གསུངས་པ་ནང་བཞིན་ད་དེ་འདྲ་གི་དགོངས་ཚུལ་རེ་ཟུང་རེ་ཟུང་ཡོང་གི་འདུག་ད་ཡིན་ན་ཁོ་ཚོགས་པ་མང་དྲགས་ཤག་ལབ་ཡ་དེ་ཚོགས་པ་ཚོགས་པ་དང་སྡེ་ཚན་ག་རེ་ཡིན་ན་ངོ་བོ་རྣམ་པ་དེ་ལོགས་ལོགས་ཡོད་རེད་དེ་ངོ་བོ་དང་རྣམ་པ་དེ་ལོགས་ལོགས་ཡོད་དེ་ཧ་གོ་དགོས་ཡ་དང་ལྷག་པར་དུ་དབུ་མའི་ལམ་གྱི་ལས་འགུལ་ཁང་ལབ་ཡ་དེ་སྤྱི་ཚོགས་ཀྱི་ནང་ལ་མེད་དུ་མི་རུང་བ་ཡ་གི་གནད་འགག་ཆེན་པོ་ཅིག་ཡིན་པ་ཛ་དྲག་གི་ད་ལྟའི་དུས་ཚོད་ལ་ཡང་འདི་འདྲའི་ང་རང་ཚོ་སོ་སོ་ནས་ཤེས་རྟོགས་ཡོང་ཡ་དེ་གལ་ཆེན་པོ་རེད་ལ་ངས་འདིའི་གནོད་པ་འདི་འདྲ་ཅི་ཡང་མཐོང་གི་མེད་ལ་གདོང་ལེན་ཟེར་ན་འདི་ཁོ་དངོས་གནས་དྲང་གནས་ཀྱི་ཅིག་བསམ་ཚུལ་འདི་འདྲའི་སླེབས་ཆོག་གི་རེད་མ་གཏོགས་འདི་འདྲའི་གནོད་པའི་རང་བཞིན་ཅན་ཅིག་དང་འདས་མ་བསྡད་ཡོང་ཡ་གི་ཡ་གཞི་རྩ་ཁོ་རང་མེད་པ་ཅིག་མཐོང་གི་ཡོད། ལགས་སོ། ཨེ་ད་རེས་ཡུ་རོབ་ཁུལ་ལ་ཡང་སྐོར་སྐྱོད་བྱས་པའི་སྐབས་ལ་ཡང་ད་མི་མང་ནང་ལ་ཡང་ད་གཞོན་སྐྱེས་རེ་མི་མང་ཚོ་ནང་ལ་ཡང་དྲི་བ་མང་ཤོས་ཅིག་ག་རེ་སླེབས་ཡོད་ན་ཚོགས་གཙོ་ལ་དྲི་བ་དང་ཡང་དག་ནི་བགྲོ་གླེང་མང་ཤོས་ཅིག་གནད་དོན་ག་རེ་ག་རེ་གནང་ཡོད་ན། ལགས། ད་ལྟ་འདི་གོང་ལ་དེ་བློ་བཟང་བདེ་ལེགས་ལགས་ཀྱིས་གསུངས་པ་ནང་བཞིན་རེད་དེ། དབུ་མའི་ལམ་དང་རང་བཙན་གཙང་མའི་འཐབ་རྩོད་ཀྱི་ཐོག་ལ་འགལ་ཟླ་འགྲོ་མ་འགྲོ་དང་ཡོད་མེད་ལབ་ཡ་དང་དེ་ཐོག་ལ་ད་མང་པོ་མང་ཤོས་ཅིག་སླེབས་ཀྱི་འདུག་ལྷག་པར་དུ་ན་གཞོན་གྱི་ནང་ལ་དྲི་བ་དེ་སླེབས་ཀྱི་འདུག་དེ་ངས་གོང་ལ་ཞུས་པ་ནང་བཞིན་རེད་དོན་དམ་པ་གི་དེ་ཐོག་ལ་འགལ་ཟླ་གང་ཡང་མེད་ཀྱང་ད་སྤྱི་ཚོགས་ལ་ཕན་པ་ཤ་སྟག་ཡིན་པ་ད་གང་ཟག་སྒེར་བ་རེ་ཟུང་གི་བྱ་སྤྱོད་ལ་བརྟེན་ནས་ཡོང་དགོས་རེད་བ་དེ་གནས་ཚུལ་གཞན་པ་ཞིག་རེད་ལབ་ནས་ལན་རྒྱག་གི་ཡོད་ལ།

དབུ་མའི་ལམ་གྱི་སྲིད་བྱུས་དེ་ཡག་ཤོས་ཡིན་པ་ག་རྒྱུ་རྐྱེན་མང་པོ་ཞིག་ཡོད་རེད་དེ་ཡག་ཤོས་ཡིན་པ་དེ་ད་ག་སེ་ཅིག་རྨོངས་དད་འགྲོ་ཤེས་ཀྱི་མེད་དེ་འདྲ་ཡིན་ཙང་སྤྱི་ཚོགས་ཀྱི་གནས་བབ་དེ་ཆ་ཚང་བཅོས་པ་ལྷག་པར་དུ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་འཕོ་འགྱུར་རྒྱ་ནག་གི་འགྱུར་བ་ང་རང་ཚོ་བོད་མི་མང་གི་བསམ་བློ་ཟེར་ན་རེད་འཁོར་རིགས་ཚང་མ་ག་གནས་བབ་འོ་དེ་འདྲ་ཞིག་གི་ཐོག་ལ་བལྟ་ནས་དབུ་མའི་ལམ་གྱི་སྲིད་བྱུས་ཐོག་ལ་སློབ་སྦྱོང་བྱེད་ཡག་དང་དེ་འགྱུར་བ་མང་པོ་ཞིག་འགོ་ཚོད་ཡག་དང་དེ་ནས་འགོ་ཚོད་པའི་ཐོག་ནས་གང་ལྟར་ཁོ། མཐའ་མའི་མཐའ་མ་སྟེ། སྲིད་ཇུས་ཕ་རོལ་ཐོག་ལ་སོ་སོ་རང་དབང་རེད་དེ་གང་ལྟར་མི་རིགས་པའི་འདུ་ཤེས་དང་རིག་གཞུང་ངམ་འདུ་ཤེས་གང་ལ་གང་འཚམ་ཞིག་གཏིང་ཟབ་པོ་ཞིག་ཡོང་ཡག་གི་འོ་འདི་འདྲའི་གི་སྲིད་ཇུས་འདི་བརྒྱུད་ནས་སློབ་སྦྱོང་གང་ལ་གང་འཚམ་ཞིག་བྱེད་ཡག་དང་རྒྱུས་ལོན་ཅིག་བྱེད་ཡག་འདི་གལ་ཆེན་པོ་རེད་ཤག་ཟེར་ནས་སྤྱི་ཚོགས་ཀྱི་གནས་བབ་དང་འབྲེལ་ནས་འོ་འདི་འདྲ་ཅིག་ཞུ་ཡ་ཚང་མ་ལ་ཐུགས་རྗེ་ཆེ། ལགས་སོ་ངས་ད་ལྟ་བཀའ་མོལ་ཞུ་ཡུལ་དེ་ཨེ་ནི་རྒྱལ་སྤྱིའི་དབུ་མའི་ལམ་མི་མང་ལས་འགུལ་ཁང་གི་ཚོགས་གཙོ་དགེ་བཤེས་བློ་བཟང་ཆོས་འཕེལ་ལགས་རེད་ཚོགས་གཙོས་ང་ཚོ་ལ་ཡང་དམིགས་བསལ་གྱི་དུས་ཚོད་གནང་བྱས་ད་རེས་ཡུ་རོབ་ཀྱི་ཕྱོགས་བསྐྱོད་དང་འབྲེལ་བའི་ཐོག་ནས་གནས་ཚུལ་ཞིབ་ཅིང་ཕྲ་བ་ངོ་སྤྲོད་གནང་བར་སྙིང་ཐག་པ་ནས་ཐུགས་རྗེ་ཆེ། ལགས་སོ་བཀའ་དྲིན་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་ཐད་ཀར་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།